ཞེས་བདག་ལྟ་བུ་ཞིག་འདྲི་ཐོགས་དང་བཅས་པ་གཟུགས་ཅན་བཅུ་འདི་སོང་ལུང་མ་བསྟན་བརྒྱད་དེ་དག་ཉིད་གཟུགས་སྒྲ་མ་གཏོགས་གཞན་རྣམ་གསུམ། ད་འདོད་དོན་ནི། དགེ་མི་དགེ་ལུང་མ་བསྟན་གྱི་རབ་དབྱེ་ཟེར་བ། དེའི་སྐབས་དོན་ལ་ལུང་མཐའ་གཅིག་ཏུ་ལུང་མ་བསྟན་ཡིན་པ་དེ་ལ་ག་ཚད་ཡོད་རེད་ཟེར་ཁམས་བཅོ་བརྒྱད་ནང་གི་བརྒྱད་ཡོད་རེད། ག་རེ་རེད་ཟེར་ན་གཟུགས་ཅན་བཅུ་ནང་གི་གཟུགས་དང་སྒྲ་གཉིས་མ་གཏོགས་པའི་གཟུགས་ཅན་གྱི་ཁམས་ལྷག་མ་བརྒྱད་པོ་འདི་ག་རེ་ཟེར་ན་མཐའ་གཅིག་ཏུ་ལུང་མ་བསྟན་རེད། དེ་རྗེས། ད་གཟུགས་སྒྲ་མ་གཏོགས་ཟེར་དུས་ལ་གཟུགས་སྒྲ་གཉིས་པོ་དེ་ལ་ག་རེ་རེད་དགེ་མི་དགེ་ལུང་མ་བསྟན་གསུམ་ཡོད་རེད། འོ་དོ་ཅི་གཟུགས་སྒྲ་མ་གཏོགས། ད་གཟུགས་དང་སྒྲ་གཉིས་ལ་ག་རེ་རེད་དགེ་མི་དགེ་ལུང་མ་བསྟན་གསུམ་ཡོད་རེད། གཞན་རྣམ་གསུམ་ཟེར་ནོ། དེ་ལས་གཅིག་གིས། ད་མདོ་སྡེ་ལ་གཟུགས་ཅན་གྱི་ཁམས་བཅུ་པོ་བུད་ཚར་སོང་གཟུགས་སྒྲ་གཉིས་ཅིག་གོང་གི་གཟུགས་ཅན་ཁམས། བརྒྱད་བཅས་བསྡོམས་པས་ག་ཟེར་བཅུ་བུད་ཚར་སོང་བཅུ་ནི་གཞན་ལྷག་མ་ག་ཚད་བ་རེད་ད། བརྒྱད་ཡོད་རེད་བ། བརྒྱད་པོ་དེ་ཡང། གཅིག་པོ་རེད་གཟུགས་སྒྲ་གཉིས་ནང་བཞིན་ག་རེ་རེད་རང་གི་ངོ་བོར་གྱུར་པའི་དགེ་མི་དགེ་ལུང་མ་བསྟན་གསུམ་ཡོད་རེད་ལབ་རེད། འོ་འདུག་སེ་བྱས། ཨོ་འདུག་སེ་བྱས་འདུག་པ་དེ་རྗེས་ད་དེ། གཟུགས་སྒྲ་དེ་ལ་ག་རེ་དགེ་མི་དགེ་གསུམ་ཡོད་པའི་རྒྱུ་མཚན་ག་རེ་ཟེར་ན། ཨ་ནི་ག་ཟེར་ན་གཟུགས་དང་སྒྲ་གཉིས་ལ་ལུས་ངག་གི་རིག་བྱེད་འདུས་པ་དེ་ལ་ཨ་ནི་གཅིག་གིས་ཀུན་སློང་གི་ཆ་ནས་དགེ་མི་དགེ་ལུང་མ་བསྟན་གསུམ་ཡོད་པ་རེད་མ་གཏོགས་ཅི་ད། ངོ་བོ་ཉིད་ཀྱི་དགེ་བ་ཡོད་པ་མ་རེད་དོན་དམ་པའི་དགེ་བ་ཡོད་པ་མ་རེད་མཚུངས་ལྡན་གྱི་དགེ་བ་ཡོད་པ་མ་རེད། ད་ག་རེ་ཡོད་རེད་ཟེར་ན་ཀུན་སློང་གི་དགེ་བ་ཡོད་རེད་ད་ག་ནང་བཞིན་ཀུན་སློང་གི་མི་དགེ་བ་ཡོད་རེད་ཀུན་སློང་གི་ལུང་མ་བསྟན་ཡོད་རེད། ད་གཟོད་རང་ཉིད་དཔེ་ཅིག་དཔེར་ན། དགེ་བའི་རྩ་བ་གསུམ་འདུག་པ། དགེ་བའི་རྩ་བ་དགེ་བའི་འདི་རེད་པ་ད། ངོ་བོ་ཉིད་ཀྱི་དགེ་བ་ལྔ་ཡོང་གི་འདུག་པ་ངོ་བོ་ཉིད་ཀྱི་དགེ་བ་ལྔ་འདུག་པ་དེས་ཀུན་ནས་བསླང་བའི་ལུས་ངག་གི་དང། རིག་བྱེད་དུ་ག་རེ་ཆགས་ཏེ་སོང་ན་ཀུན་སློང་རྒྱུད་ཀྱི་དགེ་དགེ་བ་རེད། ད་ག་ནང་བཞིན་མི་དགེ་བ། ད་མི་དགེ་བ་གསུམ་རེད་ད་འདི། ལ་སོགས་ངོ་བོ་ཉིད་ཀྱི་མི་དགེ་བ་ཡོང་གི་འདུག་པ། ངོ་བོ་ཉིད་ཀྱི་མི་དགེ་བ་དེ་ལ་ག་རེ་བཞག་ན་ངོ་ཚ་མེད་པ་དང་ཁྲེལ་མེད་པ་དང་ཨོ་དེ་ཚོ་བཞག་རེད་ད་ངོ་ཚ་མེད་པ་དང་ཁྲེལ་མེད་པ་ལ་སོགས་པ་དེ་དག་གིས་ཀུན་ནས་བསླང་བའི་ལུས་ངག་གི་རིག་བྱེད་དུ་སོང་ག་རེ་རེད་ངོ་བོ་ཉིད་ཀྱི་མི་དགེ་བ་ཀུན་སློང་གི་མི་དགེ་བ་ཟེར་གྱི་རེད།

གཞན་རྣམ་གསུམ་ཟེར་ནོ་གཞན་རྣམ་གསུམ་ཟེར་དུས་ལ་ད་ག་རེ་ལྷག་བསྡད་རེད་གཞན། ལ་སེམས་ཁམས་བདུན་དང་ཆོས་ཁམས་འདི་རེད་པ་ད་སེམས་ཁམས་བདུན་དང་ཆོས་ཁམས་བརྩིས་པས་བདུན་ཆོས་ཁམས་བརྩིས་པས་ག་ཚད་བར་བརྒྱད་འདུག་ད་གཞན་ན་དེ་བརྒྱད་ཡོང་གི་འདུག་ད་སེམས་ཁམས་བདུན་དང་སེམས་ཁམས་བདུན་ལྟ་བུ་ཡོད་ན་རང་གི་ངོ་བོར་གྱུར་པའི་དགེ་མི་དགེ་གསུམ་ག་ཡོད་རེད་ད་དེ་ཡང་ག་རེ་ཟེར་ན་ངོ་བོ་ཉིད་ཀྱི་དགེ་བ་བཞག་ཡག་འདུག་ད་ནང་བཞིན་ག་རེ་རེད། དོན་དམ་པའི་ངོ་བོ་ཉིད་ཀྱི་དགེ་བ་དང་དོན་དམ་པའི་དགེ་བ་ཡོད་མ་རེད་སེམས་ཁམས་བདུན་འདི་ལ་ངོ་བོ་ཉིད་ཀྱི་དགེ་བ་འདུག་ད་ག་ནང་བཞིན་མཚུངས་ལྡན་གྱི་དགེ་བ་འདུག་ཀུན་སློང་གི་དགེ་བ་ཡོད་ཆོག་གི་རེད་འདུག་སེ། ད་ག་ནང་བཞིན་སེམས་ཁམས་བདུན་འདི་ལ་མི་དགེ་བ་ངོ་བོ་ཉིད་ཀྱི་མི་དགེ་བ་ཨ་མཚུངས་ལྡན་གྱི་མི་དགེ་བ་འདུག་དགོས་ཨ་ད་མཚུངས་ལྡན་ཀུན་སློང་གི་མི་དགེ་བ་དེ་བས་བཞག་ཆོག་གོ་གི་རེད་ཀུན་སློང་གི་མི་དགེ་བ་བཞག་ཆོག་གོ་གི་རེད། ཡ། ད་ད་ག་ནང་བཞིན་ག་རེ་ཟེར་ན། ཆོས་ཁམས་ད་ལུང་མ་བསྟན་ལས་སླ་བ་རེད་བ། དེ་བྱས་ད་ཆོས་ཁམས་དེ་ལ་ག་རེ་ཟེར་ན། བཞི་ག་ཡོད་རེད། ངོ་བོ་ཉིད་ཀྱི་དགེ་བ། མཚུངས་ལྡན་གྱི་དགེ་བ། ཀུན་སློང་གི་དགེ་བ། ཁ་ཅིག་གིས་དོན་དམ་པའི་དགེ་བ། བཞི་ག་ཡོད་མཁན་དེ་ག་རེ་ཟེར་ན། ཆོས་ཁམས་དེ་མ་གཏོགས་ཡོད་པ་མ་རེད། འོ་འདུག་སེ་རེད། ཆོས་ཁམས་དེ་ལ་ག་ཟེར་ན་དགེ་བ་ལ་ཆ་བཞག་པ་ཡིན་ན་བཞི་ག་ཡོང་གི་འདུག་མི་དགེ་བ་ལ་ཆ་བཞག་ན་བཞི་ག་ཡོང་གི་འདུག་ལུང་མ་བསྟན་ལ་ཆ་བཞག་ན་བཞི་ག་ཡོང་གི་འདུག་སེམས་ཁམས་བདུན་དེ་ལ་གསུམ་མ་གཏོགས་ཡོང་གི་མི་འདུག།

སྤྲུལ་སེམས་ང་ཚོ་གཅིག་སྤྲུལ་དགོས་བསམ་པ་ཞིག་སེམས་པོ་ཞིག་འུ་ཐུག་སྤྲུལ་དགོས་བསམ་པ་དེ་འདྲའི་སེམས་པ་འདུག་ཚོད་ལ་མང་ཆེ་བ་ལུང་མ་བསྟན་རེད་ཟིག་རེད་འོ་ལ་དགྲ་སྤྲུལ་སེམས་དེ་ཚོ་ཤེས་ཡ་ཞོག་རེད་ད་འདི་འོ་དོགས་སོང་ངོ་བོ་ཉིད་ཀྱི་ལུང་མ་དེ་ཆ་རེད་ད་དོན་དམ་པ་ལུང་མ་དེ་ཡག་པོ་དྲན་སོན་མི་འདུག་ད་འདི་དག་ཀུན་ནས་བསླང་བའི་ག་རེ་ཟེར་ན་ལུས་ངག་ཡིད་ལས་དེ་ག་ཟེ། ཀུན་སློང་གི་ལུང་མ་བསྟན། དེ་ནང་བཞིན། དེ་དག་དང་མཚུངས་ལྡན་གྱི་སེམས་སེམས་བྱུང་དེ་དག་ག་རེ་ཟེར་ན་མཚུངས་ལྡན་གྱི་ལུང་མ་བསྟན་བྱས་ཙང་ཤེས་རབ་འབྲས་ཀྱི་ཐོབ་པ་ཐེག་པའི་སྤྱན་དེ་ཚོ་ཁ་སང་འཁྲུལ་བའི་ཚོར་འདུ་ཤེས་འོ་འདུ་བྱེད། ད་འདི་གསལ་པོ་ཆགས་སོང། ད་གཟུགས་སྒྲ་གཉིས་ལ་ག་རེ་ཟེར་ན་དགེ་མི་དགེ་ལུང་མ་བསྟན་གསུམ་པོ་ཡོད་ཟེར་དགེ་མི་དགེ་དེ་ག་རེ་བ་རེད་མཚུངས་ཀུན་སློང་གི་སྒོ་ནས་དགེ་མི་དགེ་ལུང་མ་བསྟན་གསུམ་ཡོད། ད་སེམས་ཁམས་བདུན་དེ་ལ་དགེ་མི་དགེ་ལུང་མ་བསྟན་གསུམ་ཡོད་ཟེར་དེ་ག་རེ། དོན་དམ་པའི་འོ་ལགས་སོ་དགེ་མི་དགེ་གཉིས་མ་གཏོགས་པའི་གཞན། ཀུན་སློང། ངོ་བོ་ཉིད་མཚུངས་ལྡན་གྱི་དེ་གསུམ་ག་ཡོད། ད་ཆོས་ཁམས་དེ་ལ་ནི་དེ་གསུམ་ག་ཡོད་པ་ཙམ་དུ་མ་ཟད་དོན་དམ་གྱི་དོན་དམ་པའི་ངོ་བོ་ཉིད་དང། ཁ་སང་དོན་དམ་པའི་དགེ་བ་དང་དོན་དམ་པའི་མི་དགེ་དོན་དམ་པའི་ལུང་མ་བསྟན་དེའང་ཡོད་དུ་ཟེར་བཞི་ག་ཡོད་པ་ཆགས་འགྲོགས་འདུག་བ་དེ་བཅས་དང་བ་དེ་ཡང་གསལ་འགྲོགས་འདུག་ཡ། ད་བོད་ཆས་འདྲེ་ཟེར་རེད་ཡ་འདི་བྱས། ད་དེ་ནས་མ་ང་ཚོ་མཚམས་འདི་མ་ཀློག་ཤེས་གི་འདི་རེད་བ། ཟག་དང་བཅས་པའི་རྣམ་ཤེས་ད་འདི་དེ་རེད། ཟག་དང་བཅས་པའི་རྣམ་ཤེས་ཟེར་དུས་ཟག་བཅས་ཟག་མེད་རབ་དབྱེ་རེད་ད། ད་ཟག་བཅས་ཟག་མེད་རབ་དབྱེ་རེད། ད་འདི་ཕལ་ཆེར་དེ་རེད་ལྔ་ཚན་དང་པོའི་ནང་གི་ཐ་མ་དེ་རེད། ལྔ་ཚན་དང་པོ་དེ་ག་རེ་རེད། ཨ་འོ་བསྟན་ཡོད་ལ་སོགས་པ་ལྔ་བཤད་པ་ཟིག་དང་བསྟན་ཡོད་ལ་སོགས་པ་ལྔ་བཤད་པ་དེ་ད་ཐ་མ་དེ་རེད། བསྟན་པ་ཡོད་མེད་ཀྱི་རབ་དབྱེ། ཐོགས་པ་ཡོད་མེད་ཀྱི་རབ་དབྱེ། དགེ་མི་དགེ་ལུང་མ་བསྟན་རབ་དབྱེ། ཁམས་གསུམ་གང་དུ་གཏོགས་མིན་གྱི་རབ་དབྱེ་ཟག་བཅས་ཟག་མེད་ཀྱི་རབ་དབྱེ། ད་ང་ཚོ་ལྔ་པོ་དེ་ན་སླེབས་འདུག་ཨ། དེ་བྱས། ད་ལྔ་པོ་དེ་ག་རེ་ཟེར་ན། ད་ཁམས་བཅོ་བརྒྱད་པ་དེ་དག་ལས་ཟག་བཅས་ཡིན་པ་དུ་ཡོད་ཟག་མེད་ཡིན་པ་དུ་ཡོད་ཟེར་དྲི་བ་བྱས། དྲི་བ་དེའི་ལན་གྱི་ཚུལ་དུ་དེ་གསུམ་ཟག་བཅས་ཟག་པ་མེད་ལྷག་མ་རྣམས་ནི་ཟག་བཅས་སོ་གསུངས་རེད་ད་དེ་གསུམ་ཟེར་ཐ་སྙད་འདས་མ་ཐག་པའི་དེ་སྒྲ་རེད་བ། ཐ་སྙད་འདས་མ་ཐག་པའི་དེ་སྒྲ་ཡིན་ཙང་དེའང་དེའི་གོང་གི་ག་པར་འཇུག་གི་རེད། ཡ། ད་གོང་གི་ཚིག་ཐ་མ་དེ་ག་རེ་འདུག།

འོ་ལགས་སོ། ཆུའི་རྣམ་ཤེས་གསུམ་ཟེགས་རེད། མཐའ་མ་གསུམ་ཟེགས་རེད་ད་ད་ཉིན་བྱ་ལ་གཉིས་ཚོ་ཡོང་འདུག་ཨ། ཆོས་ཡིད་རྣམ་ཤེས་གསུམ་ཟེར་ནས་ཁོང་ཚོ་གོ་གི་རེད། ཡང་ན་ག་རེ་རེད། མཐའ་མ་གསུམ་ཟེར་ཁམས་བཅོ་བརྒྱད་ནང་མཐའ་མ་གསུམ་ཟེར་ནས་ཁོ་ཚོ་གསུམ་གོ་གི་རེད། འོ་དེ་གསུམ་ལ་ཡང་བྱ་དགོས་རེད་ད་དེ་སྒྲ་འཇུག་གཞི་དེ་དེ་གསུམ་ཟེར་དུས་སྒང་ལ་ཆོས་ཡིད་རྣམ་ཤེས་དེ་གསུམ། ད་དེ་གསུམ་ལ་ག་རེ་ཡོག་རེད་ཟེར་ན་ཟག་བཅས་ཟག་མེད་གཉིས་ཀ་ཡོག་རེད། ལྷག་མ་རྣམས་ནི་ཟེར་དུས་སྒང་ལ་དེ་ལས་ལྷག་མ་ག་རེ་ཟེར་ན། ཁམས་ག་ཚད་ཡོག་རེད། འོ་ལགས་སོ་ཆུའི་རྣམ་ཤེས་གསུམ་འཕངས་པས་འོ་ལགས་སོ། ཁམས་ག་ཚད་ཡོག་རེད། ཁམས། ཆོས་ཡིད་རྣམ་ཤེས་གསུམ་ཕར་ཕུད་པའི་ད་འདི་གསུམ་ཕར་ཕུད་པའི་ཁམས་ག་ཚོད་ལྷག་ད་འདི་ཆ་ཚང་ག་རེ་ཟག་བཅས་རེད་གསུངས་འདུག་བ། ཡང་ཁམས་བཅོ་བརྒྱད་ལས་གང་དག་བཤད་མ་ཐག་པ་ཡིད་དང་ཆོས་དང་ཡིད་ཀྱི་རྣམ་ཤེས་ཀྱི་ཁམས་དེ་གསུམ་ལ་ནི་ཟག་པ་དང་བཅས་པ་དང་ཟག་པ་མེད་པ་ཡང་ཡོད་དེ། ཡོད་དེ་ག་ཟེ་ན་ལམ་བདེན་དུ་གཏོགས་པའི་དེ་གསུམ་ཟེར་དུས་སྒང་ལམ་བདེན་གྱི་ཚོགས་པ་ན་གཏོགས་པའི་ག་རེ་གསུམ་ཡོད་རེ་ཆོས་ཡིད་རྣམ་ཤེས་གསུམ་ཡོད་རེ་བ། ད་ལམ་བདེན་དུ་གཏོགས་པའི་ཨ་ནི་ཆོས་ཁམས་ཞོག་ཟེ་ན།

ཁ་སང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ཆོས་ཁམས་ཡིན་ལ་ཡིན་པ། དེ་ཟག་མེད་ཀྱི་སྡོམ་པ་ཡིན་རྣམ་པར་རིག་བྱེད་མ་ཡིན་པས་ཁྱབ་རེ་བ། ད་དེ་ལ་ག་རེ་ཆོས་ཁམས་མ་གཏོགས་པའི་ཁམས་བཅོ་བརྒྱད་གཞན་ན་གཏོགས་ས་ཡོད་མ་རེད་འོ་འདི་ལ་གོ་ད་འདི་བྱས་ཙང་ཆོས་ཁམས་སུ་ང་ཚོ་ཡིན་གཅིག་མིན་གཅིག་འདུས་མ་བྱས་གཅིག་བསམ་སྟངས་འདི་འདུག་ག་འོ་འདི་རེད་བྱས་ཙང་ལམ་བདེན་གཏོགས་པའི་ཆོས་ཁམས་ཞོག་ཟེར་ན། ལམ་བདེན་གྱི་ཚོགས་པ་ན་འདུས་པའི་ཟག་མེད་ཀྱི་སྡོམ་པ་དེ་ཆོས་ཅེས་བྱས། ད། ཡིད་ཀྱི་དབང་པོ་ནི་ཡོད་རེད་བ། ཡིད་ཀྱི་རྣམ་ཤེས་ནི་ཡོད་རེད་བ། ལམ་བདེན་འཁོར་ལ་མཚུངས་ལྡན་སུ་རེད་གཙོ་བོ་ཡིད་རྣམ་ཤེས་ཏེ་ཡིད་ཀྱི་དབང་པོ་ཡང་རེད་ད་ག་ནང་བཞིན་ག་རེ་རེད་ཡིད་ཀྱི་རྣམ་ཤེས་ཡང་རེད་པ་ཨོ་དུ་སི་རེད་ལམ་བདེན་དུ་གཏོགས་པའི་གསུམ་དང། ད་འདུས་མ་བྱས་ནི་ཟག་མེད་ཡིན་ལ། འདུས་མ་བྱས་ནི་ག་ཟེར་ན། ད་ཆོས་ཁམས་ནང་ཚན་གྱི་ད་ག་རེ་རེད་ཡང་འདུས་མ་བྱས་དེ་ཚོ་ནི་ག་རེ་རེད་ཟག་མེད་རེད་ད་འདུས་མ་བྱས་ཆ་ཚང་གཟིགས་པ་ཡིན་འདུས་མ་བྱས་གསུམ་ཡོད་རེད་པ་ནམ་མཁའ་དང་འོ་ལགས་སོ་འགོག་པ་གཉིས་དེ་ཚོ་ག་རེ་རེད་ཟག་མེད་ཡིན་ལ། གཞན་ནི་ཟག་བཅས་ཡིན་ནོ། ཨོ་དུ་སི་རེད་གཞན་ནི་ག་རེ་རེད་ཟག་བཅས་ཡིན་ནོ། ད་ག་ཟེར་ཕྱིན་སོང། རྣམ་ཤེས་ན་ག་རེ་ཡོད་རེད། རྣམ་ཤེས་དེ་ལ་རྣམ་ཤེས་ཀྱི་དེའི་ལས་ཀྱི་བདག་ཨོ་ལོ་སོ། གཙོ་བོ་ག་རེ་ཟེར་ན་དྲུག་པ་རྣམ་ཤེས་དེ་བྱས། ད་ལྷག་མ་གཟུགས་ཅན་བཅུ་དང་ཟེར་དེ་དག་གི་འབྲས་བུ་རྣམ་ཤེས་ཁམས་ལྔ་སྟེ་ཟེར་ད་དེ་ཚོ། དེ་ཡིད་རྣམ་ཤེས་ཕྱིན་ཚར་སོང། ཆོས་ཡིད་རྣམ་ཤེས་གསུམ་ན་ཆོས་ཟེར་ཆོས་ཁམས་རེད་པ། ཡིད་ཟེར་ན་ཡིད་ཀྱི་དབང་པོ་དེ་ཟེར་བ། རྣམ་པར་ཤེས་པ་ཟེར་དོང་བ་ལ་རྣམ་ཤེས་ཁམས་བདུན་ནང་གི་ཐ་མ་དེ་རེད་པ་ཡིད་ཀྱི་རྣམ་ཤེས་ཟེར་དེ་རེད་པ། ད་མདོ་དོན་ག་རེ་ཟེར་ན་དེ་གསུམ་ཕྱིན་ཚར་བས་ད་ག་ཟེར་ལྷག་དེ་རེད་ཟེར་ན་ཨོ་ལོ་སོ།

ལུས་ཀྱི་དབང་པོའི་བར་དང། ད་གཟུང་བ་ཡུལ་ཁམས་དྲུག་དང། ཨང་ག་སང། རྟེན་དབང་པོའི་ཁམས་དྲུག་པ་ཕྱག་ཁམས་ལྔ་ཡོད་རེད་པ་ཁམས་ལྔ་ལྔ་ཟེར་གྱི་བཅུ་དང་ལྔ་པོ་དེ་རེད་རེད་ཟག་བཅས་པ་ནི་འདིར་ཟག་མེད་ཡོད་མ་རེད་པ་དེ་གསུང་རེད་ལྷག་མ་གཟུགས་ཅན་བཅུ་དང་དེ་དག་གི་འབྲས་བུ་རྣམ་ཤེས་ལྔ་ནི་ལྔ་སྟེ་བཅོ་ལྔ་རྣམས་ནི་གཅིག་ཏུ་ཟག་པ་དང་བཅས་པ་ཡིན་ཏེ་རྒྱུ་མཚན་ག་རེ་ཟེར་ན་སྒོམ་སྤང་ཡིན་པའི་ཕྱིར་ད་ནི་ཁ་སང་འདི་སྒོམ་སྤང་རེད་ལབ་སོང་ཨོ་དེ་རེད་འོ་ལེགས་རེད། འོ་ལ་སོ། བཅུ་ནི་བསྒོམ་པས་སྤང་བྱ་ཡིན། འོ་བཅུ་ནི་བསྒོམ་པས་སྤང་བྱ་ཡིན། བཅུ་པོ་འདི་ག་རེ་ཟེར་ན་འདི་ངོས་བཟུང་དགོས་རེད། དབང་པོ་དབང་པོ་བཅུ་ཡོད་རེད་པ། དབང་པོ་བཅུ་དང་དབང་པོ་དབང་པོ་ལྔ་དབང་པོ་ལྔ་དང་དེ་ལ་བརྟེན་པའི་རྣམ་ཤེས་ལྔ་པོ་འདི་བཅུ་ནི་བསྒོམ་པས་སྤང་བྱ་ཡིན་འདི་ཟེར་གྱི་རེད། ཡང་དེ་ཕྱིར། ད་མདོ་དོན་བཅོ་ལྔ་པོ་འདི་ཟག་བཅས་ཡིན་ཏེ་སྒོམ་སྤང་ཡིན་པའི་ཕྱིར་དང་ཟག་པ་རྣམས་རྒྱས་པར་འགྱུར་རོ། འོ་དེ་ཕྱིར། ད་ཁོ་ཟག་བཅས་ཡིན་ཏེ་རང་ལ་དམིགས་ནས་ཟག་པ་རྒྱས་སུ་རུང་བའི་ཆོས་ཡིན་པའི་ཕྱིར། ད་དེའི་རྒྱུ་མཚན་ལ་བརྟེན་ནས་ག་རེ་རེད་སྒོམ་སྤང་ཡང་ཆགས་ཀྱི་རེད་ཟག་བཅས་རེད།

ཟག་པའི་གཉེན་པོ་མ་ཡིན་པའི་རྒྱུ་མཚན་གྱིས་ཟག་བཅས་རེད་ཟེར་དགོས་ཟེར། ཡང་ཟག་པའི་རྟེན་མ་ཡིན་པའི་རྒྱུ་མཚན་གྱིས་ཟག་མེད་རེད་ཟེར་དགོས་ཟེར་གཉིས་ཀ་ཡིན་པ་ཅིག་ཁོ་འདོད་ཀྱི་ཡོད་ཟེར་བ། འོ་དུས་ཡིན། གཉིས་ཀ་ཡིན་ནོ་ཞེས་འདོད་པ་འདོད་པ་འདོད་ཀྱི་རེད། ཡིན་ནའང་དེ་ནི་མ་ཡིན་ཏེ་འདོད་པ་ནི་མ་ཡིན་ཏེ་དེ་དག་རྣམ་པར་གཅོད་པའི་འགལ་བ་ཡིན་པས་ཕུང་གསུམ་པ་མི་སྲིད་པའི་ཕྱིར་རོ། ད་དེ་དག་ག་རེ་ཟེར་རྣམ་པར་གཅོད་པའི་འགལ་བ་ཟེར་ཟག་བཅས་ཟག་མེད་གཉིས་ཀ་རྣམ་གཅོད་ཡོངས་གཅོད་ཀྱི་འགལ་བ་ཡིན་ཙང་གཉིས་ཀའི་གཞི་མཐུན་ཡིན་པ་ཅིག་བཞག་ཐུབ་མ་རེད། ད་ཁོ་རང་འདོད་དོན་འདོད་དགོས་ཀྱི་མ་རེད་ཁ་ཅིག་འདི་ལབ་ཀྱི་ཡོད་ཟེར་བ་དཔེ་སྟོན་པས་འདུག་སེ་འདོད་ཀྱི་ཡོད་རེད་ཟེར་ག་ས་གང་ཤར་གཞན་དག་ལབ་ཀྱི་ཡོད་ས་རེད་འདོད་ཀྱི་ཡོད་རེད་ཟེར་དུས་ལབ་པ་དེ་ཁོ་འདོད་ཀྱི་ཡོད་མ་རེད་རྒྱུ་མཚན་ག་རེ་ཟེར་ན་ཟག་བཅས་ཟག་མེད་གཉིས་ཀ་རྣམ་གཅོད་ཡོངས་གཅོད་ཀྱི་སྒོ་ནས་འགལ་བ་རེད། ད་རྒྱུ་མཚན་གཉིས་བཀོད་དགོས་དོན་གཉེན་པོ་མ་ཡིན་པའི་ཆ་ནས་ག་རེ་རེད་དཔེར་ན་དགྲ་བཅོམ་པའི་ཕུང་པོ་དེ་ག་རེ་ཆོས་ཅན་དགྲ་བཅོམ་པའི་ཕུང་པོ་དེ་ཆོས་ཅན་ཟག་བཅས་ཡིན་ཏེ་གཉེན་པོ་མ་ཡིན་པའི་ཕྱིར། ད་འདིར་སྣོད་ཀྱི་འཇིག་རྟེན་དེ་ཆོས་ཅན། འོ་ལགས་འདི་ལགས་ཤིང་སྣོད་ཀྱི་འཇིག་རྟེན་ལགས་ཤིང་འགྲིག། སྣོད་ཀྱི་འཇིག་རྟེན་དེ་ཆོས་ཅན། འོ་ལགས་སོ། དེ་མ་ཡིན་ཏེ། ཟག་མེད་མ་ཡིན་ཏེ་གཉེན་པོ་མ་ཡིན་པའི་ཕྱིར་བྱས། དགྲ་བཅོམ་པའི་ཕུང་པོ་དེ་ཆོས་ཅན་ཟག་བཅས་མ་ཡིན་ཏེ་ཟག་པའི་རྟེན་མ་ཡིན་པའི་ཕྱིར། ད་དགྲ་བཅོམ་པའི་རྒྱུད་ལ་ཟག་པ་ཡོད་མ་རེད་པ། དེ་ལ་དམིགས་པའི་ཟག་པ་དེ་དགྲ་བཅོམ་པའི་རྒྱུད་ལ་ཡོད་མ་རེད་པ་འདི་བསམ་གནང་གི་ཡོད་ས་རེད་ཡ། དེ་ཅི་དེ་དག་རྣམ་པར་གཅོད་པའི་འགལ་བ་ཡིན་པས་ཕུང་གསུམ་པ་མི་སྲིད་པའི་ཕྱིར་རོ། ཡང་དེ་རྗེས་དག་ན་ཞིག་གནས་བརྒྱད་པའི་ནང་ཡང། དཔེ་སྟོན་པའི་འདོད་པ་སུ་འགོ་བར་འདི་དེ་ཀུན་བཤད་དོ། གནས་བརྒྱད་པའི་བསམ་གཏན་གྱི་ཡན་ལག་འཆད་པའི་སྐབས་ལས། དཔེ་སྟོན་པས། ལུས་ཤིན་ཏུ་སྦྱངས་པ་སྟེ་བྱང་ཆུབ་ཀྱི་ཡན་ལག་གིས་བསྡུས་པའི་རེག་བྱ་དང་ལུས་ཀྱི་རྣམ་ཤེས་ཟག་མེད་དུ་འདོད་པའང་བཤད་དོ། ད་འདི་སུས་གོ་འདི་འདོད་ཀྱི་ཡོད་མ་རེད་བ། སྤྱིར་ན་ལུས་ཤིན་སྦྱངས་ཟེར་དེ་ཀོ་ལུས་ཀྱི་རེག་བྱ་ཅིག་མ་གཏོགས་པའི་དེ་ལས་ག་རེ་ཡོད་མ་རེད། ཨ་ནི་ཅིག་ལུས་ཀྱི་རྣམ་ཤེས་བཞག་མ་རེད་པ་ལུས་ཤིན་སྦྱངས་ག་རེ་རེད་ལུས་ཀྱི་རེག་བྱ་རེད། ཨ་ནི་སེམས་ཤིན་སྦྱངས་འདི་ག་རེ་ཟེར་ན་སེམས་འདི་ཆ་འདི་རེད་པ་ཤེས་པ་ཆ་འདི་རེད་ལུས་ཤིན་སྦྱངས་ག་རེ་རེད་གཟུགས་རེད་ལུས་ཤིན་སྦྱངས་འདི་ག་རེ་ཟེར་ན་རེག་བྱའི་བདག་ཉིད་ཅིག་རེད་ཟེར་གྱི་འདུག་ང་ཚོ་ལུས་ཤིན་སྦྱངས་ཟེར་ཡ་དེ་ལྟར་རེག་བྱ་ཤིན་ཏུ་ཡང་བ་བལ་འདྲ་བོ་ཅིག་ཤིན་ཏུ་ཡང་བའི་དེ་འདྲའི་རེག་བྱ་ཡོང་དགོས་ཟེར་རེད་ལུས་ལས་རུང་གི་ད་ཅིག་དེ་འདྲའི་རེག་བྱ་ཅིག་ལ་ག་རེ་རེད་ལུས་ཤིན་སྦྱངས་ཟེར་གྱི་རེད་པ། འོ་དེ་ཞེས་བྱས་ཙང་ད་ལུས་ཤིན་སྦྱངས་འདི་ག་རེ་རེག་བྱ་མ་གཏོགས་དེ་ལས་ག་རེ་ཡོད་མ་རེད་རྣམ་ཤེས་ཡོད་མ་རེད་བ་ཡིན་ན་ཁོ་འདོད་གི་འདུག་ཁ་ཅིག་འདི་ལབ་ཀྱི་ཡོད་ཟེར་བ་ད་ཁོ་རང་དངོས་སུ་འདོད་གི་ཡིན་མ་རེད་གཞན་དག་གིས་འདི་འདོད་གི་འདྲ་པོ་ཆགས་ཀྱི་འདུག་ཟེར་ཡ་བཟོ་ཞིག་དེ་ཡིན་ཟེར་རེད་ཡན་ལག་གིས་བསྡུས་པའི་རེག་བྱ་དང་ཁར་སང། བྱང་ཆུབ་ཀྱི་ཡན་ལག་གིས་བསྡུས་པའི་རེག་བྱ་དང་ལས། ལུས་ཀྱི་རྣམ་ཤེས་ཀྱང་ཟག་མེད་དུ་འདོད་པར་བཤད་དོ། ཞེས་བྱས། ད་ལུས་ཀྱི་རྣམ་ཤེས་འདི་ཟག་མེད་ཟེར་གྱི་ཟེར་གི་མ་རེད་བ། ཁོ་རང་ཤིན་སྦྱངས་ཁོ་རང་རེད་བ། ཤིན་སྦྱངས་ཁོ་རང་ག་རེ་གཉིས་ཀ་ཡིན་ཟེར་བ་རེད་བྱང་ཆུབ་ཡན་ལག་བསྡུས་པའི་རེག་བྱ་ཡང་རེད།

ཡང་ན་འདི་གོ་བ་གཞན་དག་ཀྱང་ནི་འགྲིག་གི་འདུག་ཨ། ག་རེ་ཟེར་ན། ལུས་ཤིན་སྦྱངས་འདི་ག་རེ་ཟེར་ན། བྱང་ཆུབ་ཡན་ལག་གིས་བསྡུས་པའི་རེག་བྱ་རེད། འདི་བྱང་ཆུབ་ཡན་ལག་གིས་བསྡུས་པའི་རེག་བྱ་བྱ་དགོས་བ་མ། སྤྱིར་ན་རེག་བྱ་ཙམ་རེད་མ་གཏོགས་བྱང་ཆུབ་ཡན་ལག་གིས་བསྡུས་པའི་རེག་བྱ་མ་རེད། བྱང་ཆུབ་ཡན་ལག་ནི་ག་རེ་རེད་ངོ་བོ་ལམ་ཡིན་པས་ཁྱབ་རེད་བ། ལམ་གྱི་ངོ་བོར་གྱུར་པའི་རེག་བྱ་ཅིག་གྲུབ་མཐའ་སུ་ཞིག་བཞག་མ་རེད་བ། དེ་བྱས་ཙང་ད། ཡང་འདོད་ཡག་ཅིག་བྱས། ཡང་ལུས་ཀྱི་རྣམ་ཤེས་ཁོ་རང་རང་ཐོག་ནས་ག་རེ་ཟག་མེད་དུ་འདོད་པ་ཅིག་ཡོད་ད་ལུས་ཀྱི་རྣམ་ཤེས་ཆ་ཚང་ཡིན་ཟེར་གྱི་མ་རེད་བ། ལུས་ཀྱི་རྣམ་ཤེས་ཀྱི་ངོ་བོར་གྱུར་ག་རེ་ཟག་མེད་ཅིག་འདོད་པ་ཡ་ཅིག་ཡོད་རེད། དེ་ལབ་ཀྱི་ཡོད་ཟེར་རེད་ད་གང་ལྟར་ཡང་དེ་གཉིས་ཀ་འཐད་ཀྱི་ཡོད་མ་རེད་བ། ལུས་ཤིན་སྦྱངས་ཀྱི་རེག་བྱ་དེ་བྱང་ཆུབ་ཡན་ལག་བསྡུས་པའི་རེག་བྱ་མ་རེད། སྤྱིར་ན་རེག་བྱ་རེད་དེ་ག་རེ་མ་རེད་བྱང་ཆུབ་ཡན་ལག་བསྡུས་པའི་རེག་བྱ་མ་རེད་མ་ཡིན་དེ་ཀོ་བྱང་ཆུབ་ཡན་ལག་མ་ཡིན་པའི་ཕྱིར། བྱང་ཆུབ་ཡན་ལག་དང་འཕགས་ལམ་ཡན་ལག་གང་རུང་ཡིན་ན་ག་རེ་མི་ཁྱབ་རེད་ལམ་ཡིན་པས་ཁྱབ་ལ་དེ་བྱས། ད་ལུས་ཀྱི་རྣམ་ཤེས་ངོ་བོར་གྱུར་ཟག་མེད་ཡང་འདོད་ཀྱི་མ་རེད་ལུས་ཀྱི་རྣམ་ཤེས་ངོ་བོར་གྱུར་ཟག་མེད་ཡོད་བ་མ་རེད། འདོད་པ་ཡང་བཤད་འདུག་ཁོ་འདོད་ཀྱི་རེད་ཟེར་མི་ཤེས་ད་ཤེས་ཀྱི་ཡོད་ཟེར་གང་ཟག་གཞན་དག་གིས་ད་ཡིན་ནའི་ག་རེ་ཟེར་ན་དངོས་སུ་ད་ཁས་བླངས་མ་རེད་བ་དཔེ་སྟོན་པ་ཟེར་དེ་ག་རེ་ག་རེ་མིང་གི་རྣམ་གྲངས་རེད།

ད་ག་རེ་ཟེར་ན་ཡང་ཁམས་བཅོ་བརྒྱད་པོ་དེ་དག་ལས་མཐའ་གཅིག་ཏུ་རྟོག་པ་དང་བཅས་པ་དང་སྤྱོད་པ་དང། རྟོག་པ་དང་བཅས་པ་དང་དཔྱོད་པ་དང་བཅས་པ་དང་ཡང་ན་ག་རེ་ཟེར་ན་དེ་མ་ཡིན་པ་མདོར་བསྡུས་ན་དེ་ལ་དུ་གསུམ་རེད་ནང་གསེས་གསུམ་ཡོང་གི་རེད། རྟོག་དཔྱོད་གཉིས་ཀ་དང་བཅས་པ། དཔྱོད་པ་དང་བཅས་ལ་རྟོག་པ་དང་མ་བཅས་པ་རྟོག་དཔྱོད་གཉིས་ཀ་དང་མ་བཅས་པ། ད་དེ་འདྲ་གསུམ་ཡོང་གི་ཡིན་ཙང། ད་ཁམས་བཅོ་བརྒྱད་པོ་དེ་དག་ལས། རྟོག་པ་དང་དཔྱོད་པ་གཉིས་ཀ་དང་བཅས་པ་ག་ཚད་ཡོད། ཡང་དེ་མ་ཡིན་པ་ག་རེ་ག་ཚད་ཡོད་ཟེར་དྲི་བ་གླེང་རེད་བ་དྲི་བ་དེ་ལན་གྱི་ཚུལ་དུ་ག་རེ་རེད། རྟོག་དང་དཔྱོད་དང་དཔྱོད་དང་བཅས་པ་ནི་རྣམ་པར་ཤེས་པའི་ཁམས་ལྔ་ཡིན། ད་རྟོག་པ་དང་དཔྱོད་པ་དང་གཉིས་ཀ་དང་བཅས་པ་ནི་རྣམ་པར་ཤེས་པའི་ཁམས་ལྔ་པོ་དེ་རེད། ད་མིག་གི་རྣམ་པར་ཤེས་པ་ནི་ལུས་ཀྱི་རྣམ་པར་ཤེས་པའི་བར་ཨ་ནི་ཅིག་གི། དབང་པོ་གཟུགས་ཅན་ལ་བརྟེན་པའི་རྣམ་ཤེས་ལྔ་ཡོད་པ་དེ་རེད་གསུངས་བ་རེད་རྣམ་པར་ཤེས་པའི་ཁམས་ལྔ་ཡིན། ཐ་མ་གསུམ་ནི་རྣམ་གསུམ་མོ་ཐ་མ་གསུམ་ཞོག། ད་ནི་ཐ་མ་གསུམ་དང་ཐ་སྙད་བྱ་ཡིན་པ་ཐ་མ་གསུམ་ཟེར་དེ་ཆོས་ཡིད་རྣམ་ཤེས་གསུམ་ལབ་པ་དེ་ལབ་ཆུ་ཚོད་དགུ་དགུ་ལ་ཐ་མ་གསུམ་ཟེར་དུས་སྒང་ལ་ཡང་ག་རེ་ག་རེ་ཡིན་པའི་དེ་ཆོས་ཡིད་རྣམ་ཤེས་གསུམ་ཟེར་དུས་སྒང་ལ་ཐ་མ་གསུམ་ཆགས་ཀྱི་འདུག་གཟུང་བ་ཡུལ་གྱི་ཐ་མ་གཅིག་ཨཱ་བརྟེན་པ་དབང་པོའི་རྟེན་དབང་པོའི་ཁམས་ཀྱི་ཐ་མ་གཅིག་ཨཱ་བརྟེན་པ་རྣམ་ཤེས་ཁམས་མ་གཅིག་དྲུག་ཚན་གསུམ་གྱི་ཐ་མ་ཐ་མ་རེ་རེ་རྩི་ཞིང་བྲིས་ཀྱི་འདུག་ག་འོ་འདུག་སེ་རེད་ཐ་མ་གསུམ་ནི་ཟེར་དུས་སྒང་ཆོས་ཡིད་རྣམ་ཤེས་གསུམ་ནི་རྣམ་པ་གསུམ་ཡོད་རེད་ད་མདོར་བསྡུས་ན།

རྟོག་པ་དང་དཔྱོད་པ་དང་བཅས་པའི་རྣམ་ཤེས་རྣམ་ཤེས་ལྔ་པོ་ཁམས་ལྔ་པོ་གང་རུང་ཡིན་པས་ཁྱབ་ཟེར་སོར་ཆ་དྲུག་གི་ཆགས་འདུག་བ། འདི་ཁྱབ་པ་ཡོད་མ་རེད་པ། དྲུག་པོ་ཡིད་ཀྱི་རྣམ་ཤེས་དེ་ལ་ག་རེ་ཡོད་རེད། ཨང་རྟོག་པ་དང་བཅས་པ་དཔྱོད་པ་དང་བཅས་པ་ཡོད་རེད་བ། བྱས་ཙང་ད་ཚིག་འདི་འོག་ལ་འགྱུར་དུ་འཇུག་འདུག། ཁྱེད་རང་ཚོ་འོག་ལ་སླེབས་འདུག་མཆིམས་མཛོད་ཧོར་ན་རྟགས་ཅིག་རྒྱབ་ཤིང་འགྲིག་རེད་བ། ཡང་ཁམས་བཅོ་བརྒྱད་པ་དེ་ད་མདོ་དོན་ཐ་མ་གསུམ་ཟེར་དུས་ཆོས་ཡིད་རྣམ་ཤེས་གསུམ་དེ་བ། ཆོས་ཡིད་རྣམ་ཤེས་གསུམ་པོ་དེ་ལ་ག་རེ་ཡོད་རེད་ཟེར་ན། གསུམ་ཡོད་རེད། རྣམ་གསུམ་ཟེར་རྣམ་གསུམ་ཀྱང་ཉེ་ལབ་སོང། རྟོག་པ་དང། རྟོག་དཔྱོད་གཉིས་ཀ་དང་བཅས་པ་གཅིག་བྱས།

གསུམ་པོ་དེ་ངོ་རུ་འགྱུར་བས་དེ་གསུམ་ཡོད་རེད་ལབ་རེད་དེ་གསུམ་དེ་ངོས་གསུངས་ས་སོང་ཐ་མ་གསུམ་ནི་རྣམ་གསུམ་པོ། ལྷག་མ་རྣམས་ནི་གཉིས་ཀ་སྤངས་ལྷག་མ་ག་རེ་ཡོད་རེད། འོ་ལ་གཟུགས་ཅན་གྱི་ཁམས་ག་ཚད་བ་རེད་གཟུགས་ཅན་གྱི་ཁམས་བཅུ་བ་རེད་བ་གཟུགས་ཅན་ཁམས་བཅུ་པོ་ནི་ག་རེ་ཟེར་ན་རྟོག་དཔྱོད་གཉིས་ཀ་དང་བཅས་པ་རྟོག་དཔྱོད་གཉིས་ཀ་སྤངས་པ་རེད་ཨོ་དེ་རེད་ད་སྐབས་འདིའི་རྟོག་དཔྱོད་བཅས་མི་བཅས་ཟེར་ག་རེ་བསམ་སྟངས་རེད། རང་དང་མཚུངས་ལྡན་དུ་གྱུར་པའི་རྟོག་དཔྱོད་ཡོད་མེད་ལ་བསམ་བློ་གཏོང་རྒྱུ་རེད་དེ་ཡིན་ཙང་ག་རེ་ལྷག་མ་གཟུགས་ཅན་བཅུ་པོ་དེ་ཆོས་ཅན་རྟོག་དཔྱོད་གཉིས་ཀ་སྤངས་པ་ཡིན་ཏེ། རང་དང་མཚུངས་ལྡན་སོང་བའི་ག་རེ་མེད་པའི་ཕྱིར་རྟོག་དཔྱོད་གཉིས་ཀ་མེད་པའི་ཕྱིར། ཁྱོད་ག་རེ་མ་ཡིན་པའི་ཕྱིར་སེམས་སེམས་བྱུང་གང་རུང་མ་ཡིན་པའི་ཕྱིར་གཟུགས་ཅན་ཡིན་པའི་ཕྱིར་ཟེར་གི་རེད་བ་འོ་འདུག་སེ་ལྷག་མ་གཉིས་ནི་ལྷག་མ་རྣམས་ནི་གཉིས་ཀ་སྤངས་ཟེར་ནི་ང་ཚོ་སླེབས་ཀྱི་རེད་ཡང་ཁམས་བཅོ་བརྒྱད་པོ་ལས་གཅིག་ཏུ་རྟོག་པ་དང་བཅས་ཤིང་དཔྱོད་པ་དང་བཅས་པ་ནི་མིག་ལ་སོགས་པའི་རྣམ་པར་ཤེས་པའི་ཁམས་ད་འདི་རྟོག་དཔྱོད་རྟོག་པ་དང་དཔྱོད་པ་ཟེར་དེ་ནམ་རྒྱུན་ང་ཚོ་གཞན་འགྱུར་བཞི་ནང་ག་རེ་རེད་རྟོག་དཔྱོད་གཉིས་དེ་རེད་དའང་ཡང་རྟོག་པ་དེ་རྟོག་བཅས་རྟོག་མེད་རྟོག་པ་དེ་མ་རེད་གཞན་འགྱུར་བཞི་ནང་ག་རེ་རེད་རྟོག་དཔྱོད་གཉིས་ཡོད་རེད་བ་གཞན་འགྱུར་བཞི་ནང་གི་རྟོག་དཔྱོད་གཉིས་དེ་ད་ག་རེ་འདི་ཆ་དེ་རེད་བ་གཞན་འགྱུར་ཆ་དེ་རེད་བ་བྱས་ཙང་ད་ཁོ་དགེ་མི་དགེ་དང་དེ་ནང་བཞིན་ལུང་མ་བསྟན་ག་རེ་ན་ཡོད་ཆོག་གི་རེད། ཡང་བྱས་ཙང་དེའི་རྟོག་པ་དེ་ག་རེད་དེ་མ་རེད་ད་ང་ཚོ་རྟོག་བཅས་ག་རེ་ཟེར་ན་སྒྲ་དོན་འདྲེས་རུང་གི་ཞེན་རིག་རྟོག་པ་ཆོག་དེ་མ་རེད་དེ་འདྲའི་རྟོག་པ་དེ་མངོན་སུམ་དང་མཚུངས་ལྡན་སོང་བ་ཡོད་རེད་རྟོག་པ་རྟོག་པའི་བློ་དང་མཚུངས་ལྡན་སོང་བ་ཡོད་རེད་དེ་ནང་བཞིན་རྟོག་མེད་ཀྱི་བློ་དང་མཚུངས་ལྡན་སོང་བ་ཡོད་རེད་དེ་འདྲའི་རྟོག་པ་དེ་ག་རེ་ཟེར་ན་ད་རྩིང་བའི་རྣམ་པ་ཟེར་ཡ་ད་ཞིབ་པའི་རྣམ་པ་ཅན་ཟེར་གི་འདུག་བ་དེ་ཐ་སྙད་བྱ་སྟངས་དེ་ལ་རྟོག་པ་དེ་ག་རེ་རེད་རྩིང་བའི་རྣམ་པ་ཅན་རེད་དཔྱོད་པ་དེ་ག་རེ་ཟེར་ན་ཞིབ་པའི་རྣམ་པ་ཅན་ཡང་ཡང་རྟོག་པ་དེ་ག་རེ་ཟེར་ན་ཁྱད་གཞི་འཛིན་པའི་རྣམ་པ་ཟེར་ཡ་རེད། དཔྱོད་པ་འདི་ག་རེ་ཟེར་ན་ཁྱད་པར་གྱི་ཆོས་འཛིན་པའི་རྣམ་པ་རེད་ཟེར་ད་གསུངས་ཚུལ་གྲུབ་མཐའ་གོང་མ་དང་བྱེ་བྲག་སྨྲ་བ་ཏོག་ཙམ་མི་འདྲ་བ་ཡོང་གི་རེད་རྟོག་དཔྱོད་གཉིས་ཀྱི་དོན་དེ་ལ། ད་འདི་གསལ་པོ་དང་འདི། ཕལ་ཆེར། མ་ལབ་ན་འགྲིག་རེད་འོ་ག་རེ་ཟེར་ན་འདི་ནང་སླེབས་ཀྱི་རེད་སེམས་བྱུང་ལྔ་བཅུ་ག་ཚད་བ་རེད། སེམས་བྱུང་དང་བྱེ་བྲག་སྨྲ་བའི་སེམས་བྱུང་བཞི་བཅུ་ཞེ་བརྒྱད་པ་ཞེ་དགུ་པ་ཟེར་བ་འདི་ནང་ལ་ག་རེ་ཟེར་ན་ཡང་རྟོག་དཔྱོད་ཀྱི་དོན་འདི་གྲུབ་མཐའ་གོང་མ་དང་ཁོ་རང་གི་བར་ཁྱད་པར་ཆ་ཚང་འདི་ནང་དོན་སླེབས་ཀྱི་རེད་འོག་ཏུ་ཞུས་ཤེས་འགྲིག་རེད་པ་འོ་དུ་བྱས། ད་འདིར་སླེབས་འདུག་བ་ཁམས་ལྔ་པོ་ཡིན་ཏེ་ཟེར་ཁ་ཕྱི་བལྟས་ཤིང།

དེས་ན་འདི་ལ་འབྲེལ་རྣམ་གཅོད་ཡིན་པས་ད་འབྲེལ་རྣམ་གཅོད་ཟེར་དོན་ལ་ཕལ་ཆེར་ཚིག་གོ་རུང་གི་ལྗགས་ང་གསུམ་མོ་གསུམ་ཅིག་དུད་འགྲོས་ཀྱི་བར་བསྒྱུར་བས་ན་ཟེར་ཡ་སོགས་ཀྱི་མི་འདུག་དེ་ལ་འབྲེལ་རྣམ་པར་གཅོད་པ་ཡིན་པས་རྣམ་པར་ཤེས་པ་ཁམས་ལྔའོ་རྟོག་དང་བཅས་པ་ཁོ་ནའོ་ཞེས་འདོན་པར་བྱ་སྟེ་འོ་དེ་རེད་ད་འདི་བྱས་ན་དཔེ་ཡག་པོ་འདུག་རྣམ་པར་ཤེས་པ་ཁམས་ལྔའོ་རྟོག་དང་བཅས་པ་ཁོ་ན་ཡིན་ཟེར་དོན་ལ་ད་མདོ་དོན་གཞན་མི་ལྡན་རྣམ་གཅོད་འདྲ་ཆགས་ཀྱི་འདུག་དེ་མ་ལབ་ཅེས་རྟོག་དང་དཔྱོད་པར་བཅས་པ་ནི་རྣམ་པར་ཤེས་པ་ཁམས་ལྔ་ཡིན་ཟེར་དོན་ལ་ཚིག་འདི་དེ

འོ་དེ་ཅི། མིག་ཤེས་ལ་ཁྱབ་པ་མི་འདུག་རྣམ་ཤེས་ལ་ཁྱབ་རེད་ད། རྣམ་ཤེས་ཟེར་དུས་གཙོ་བོའི་རྣམ་ཤེས་མ་གཏོགས་སེམས་བྱུང་གོ་ཡ་མི་འདུག་ག། མིག་ཤེས་ཟེར་དུས་ང་ལ། མིག་གི་རྣམ་པར་ཤེས་པའི་འཁོར་དུ་གྱུར་སེམས་སེམས་བྱུང་ཆ་ཚང་ག་རེ་རེད་མིག་ཤེས་རེད་པ། ཚོར་བ་ཡིན་ན་རེད་ཡང་ན་རེག་པ་ཡིན་ན་རེད་ཡང་ན་ག་རེ་རེད་ཆ་ཚང་མིག་ཤེས་རེད། མིག་ཤེས་རེད་ག་རེ་མ་རེད། མིག་གི་རྣམ་པར་ཤེས་པ་མ་རེད་དེ་ཁྱད་པར་ཤེས་དགོས་རེད་པ་དེ། དེ་བསྡུས་གྲྭ་ནས་ཤེས་དགོས་རེད་ཁ་དོག་དཀར་དམར་ནས་ཤེས་དགོས་རེད་པ་དེ་ཡ། ཡང་དེ་བྱས། ད་དེ་ནས་ག་རེ་ཟེར་ན། ཐ་མ་ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པ་ཁམས་གསུམ་ནི་ག་རེ་རེད་རྣམ་པ་གསུམ་རེད་རྣམ་པ་གསུམ་ག་རེ་རེད་དེ་འདུག་ཨ། རྟོག་པ་དང་བཅས་ཤིང་དཔྱོད་པ་དང་བཅས་པ་གཅིག་བྱས་རྣམ་པ་དང་པོ་དེ་བྱས་རྟོག་པ་མེད་ལ་དཔྱོད་པ་ཙམ་བཅས་པ་དེ་གཅིག་བྱས། ཨ། རྟོག་པ་ཡང་མེད་དཔྱོད་པའང་མེད་པ་རྣམ་པ་གསུམ་དེ་ཐ་མ་གསུམ་ནི་རྣམ་གསུམ། ཐ་མ་གསུམ་ག་རེ་རེད་ཆོས་ཡིད་རྣམ་ཤེས་གསུམ་དེ་རེད་པ་ད་ཆོས་ཡིད་རྣམ་ཤེས་གསུམ་པོ་དེ་ལ་རྟོག་དཔྱོད་གཉིས་ཀ་དང་བཅས་པ་ཡོད་རེད་ཡང་ན་རྟོག་པ་མེད་ལ་དཔྱོད་པ་རྐྱང་པ་བཅས་པ་ཡོད་རེད་ཡང་ན་ག་རེ་རྟོག་དཔྱོད་གཉིས་ཀ་དང་མ་བཅས་པ་རྣམ་པ་གསུམ་ཡོད་རེད་གསུངས་རེད་འདིའི་དེ་ར་ད་འདོད་པ་ན་ང་ས་ད་ཚོད་འདོད་པ་ན་ག་རེ་ཟེར་བསམ་གཏན་དང་པོའི་འདོད་པ་དང་ཟེར་དུས་ལ་འདོད་པ་དང་བྱས་བསམ་གཏན་དང་པོའི་དངོས་གཞི་ཙམ་པོ་བ་ན་ཡོད་པའི་ཡིད་དང་ད་འདོད་པའི་སས་བསྡུས་ཀྱི་ཡིད་ཡིད་ཀྱི་རྣམ་ཤེས་ཡིན་ན་ཁོ་དང་མཚུངས་ལྡན་དུ་ག་རེ་ཡོད་ཁྱབ་རེད་རྟོག་དཔྱོད་གཉིས་ཀ་ཡོད་པས་ཁྱབ་ཟེར་དགོས་རེད་ད། ཚུལ་སོགས་ལྔ་ལ་འདོད་པའི་ཡིད་དང་ཞེས་པ་འདོད་པ་ན་ཡོད་པའི་ཡིད་དང་དེ་ནང་བཞིན་བསམ་གཏན་དང་པོ་ཙམ་པོ་བ་ན་ཡོད་པའི་ཡིད་ཀྱི་རྣམ་ཤེས་ཀྱི་ཁམས་དང། ད་འདི་ཆ་ཚང་རེད་དོ། དེ་ནང་བཞིན་རྟོག་དཔྱོད་ལས་གཞན་པའི། རྟོག་དཔྱོད་ལས་གཞན་པའི་ཆོས་ཁམས་ནང་ཚན་གྱི་སེམས་ལས་བྱུང་བ་རྣམས་ནི་རྟོག་པ་དང་བཅས་ཤིང་དཔྱོད་པ་དང་དེ་རྟོག་དཔྱོད་ལས་གཞན་པའི་ཆོས་ཁམས་ནང་ཚན་གྱི་སེམས་སེམས་བྱུང་ཟེར་བ་དེ། འདོད་པ་དང་ག་རེ་རེད་བསམ་གཏན་དང་པོའི་སས་བསྡུས་ཀྱི་ཁར་ཆོས་ཁམས་ནང་གི་སེམས་སེམས་བྱུང་ཟེར་སྤྱིར་བཏང་བྱས་ན་ཆོས་ཁམས་ནང་གི་སེམས་སེམས་བྱུང་གང་རུང་ཡིན་ན་རྟོག་དཔྱོད་དང་བཅས་པས་ཁྱབ་པ་ཡོད་པ་མ་རེད་པ། ག་རེ་ཟེར་ན། འདོད་པ་དང་བསམ་གཏན་དང་པོ་དངོས་གཞི་ཙམ་པོའི་ད་ཅིག་སས་བསྡུས་ཀྱི་ཨན་རྟོག་དཔྱོད་ལས་གཞན་པའི་ཆོས་ཁམས་ནང་ཚན་གྱི་སེམས་སེམས་བྱུང་གང་རུང་ཡིན་ན་ག་རེ་བས་ཁྱབ་རེད་རྟོག་དཔྱོད་གཉིས་ཀ་དང་ཁྱབ་རེད་ད་དང་པོ་འདི་ཡིན་ད་དེ་མང་པོ་ལེགས་དོ་འདོད་པ་ན་ཟེར་དུས་ལ། འདོད་པའི་སས་བསྡུས་ཀྱི་ཡིད་དང་ཡིད་ཀྱི་རྣམ་པ་ཤེས་པ་གང་རུང་ཡིན་ན་ག་རེ་བས་ཁྱབ་རེད་རྟོག་དཔྱོད་གཉིས་ཀ་དང་བཅས་པས་ཁྱབ་གཅིག་དེ་བྱས་གཅིག་བསམ་གཏན་དང་པོ་དངོས་གཞི་ཙམ་པོ་བའི་སས་བསྡུས་སས་བསྡུས་ཀྱི་ཡིད་དང་ཡིད་ཀྱི་རྣམ་ཤེས་གང་རུང་ཡིན་ན་རྟོག་དཔྱོད་གཉིས་ཀ་དང་བཅས་པས་ཁྱབ་ཡིད་ཀྱི་རྣམ་ཤེས་ཆགས་ཀྱི་འདུག་པ།

ད་སེམས་སེམས་བྱུང་ཆ་ཚང་གཙོ་བོ་མང་ཆེ་བ་སེམས་བྱུང་རེད་པ་སེམས་བྱུང་ཆ་ཚང་ག་རེ་ཟེར་ན། རྟོག་པ་དང་དཔྱོད་པ་གཉིས་ཀ་དང་བཅས་པས་ཁྱབ་རེད། ག་རེ་ཟེར་ན། རྒྱུ་མཚན་ག་རེ་ཟེར་ན་འདོད་པ་དང་བསམ་གཏན་དང་པོའི་སས་བསྡུས་ཡིན་པ་བྱས། འདོད་པ་དང་དང་པོའི་བསམ་སས་བསྡུས་ཡིན་པ་ཙམ་ཁྱབ་པ་མི་འདུག་ད་ག་རེ་ཟེར་ན། འདོད་པའི་སས་བསྡུས་དང་བསམ་གཏན་དང་པོ་དངོས་གཞི་ཙམ་པོའི་སས་བསྡུས་ཀྱི་རྟོག་དཔྱོད་ལས་གཞན་པའི་སེམས་བྱུང་ཡིན་ཙང། རྟོག་དཔྱོད་ལས་གཞན་པའི་སེམས་བྱུང་ཡིན་ན་རང་དང་མཚུངས་ལྡན་ཡོད་པའི་ག་རེ་ཡོད་པས་ཁྱབ་རེད་རྟོག་དཔྱོད་གཉིས་ཀ་ཡོད་པས་ཁྱབ་རེད་བ། ཨོ་དེ་རེད་ད་མདོར་བསྡུས་ན། རྟོག་པ་དང་དཔྱོད་པ་གཉིས་ཀ་དང་བཅས་པ་དེ་ལ་བསམ་གཏན་དང་པོ་དང། འདོད་པ་དང་བསམ་གཏན་དང་པོའི་སས་བསྡུས་ཀྱི་ཡིད་ཀྱི་རྣམ་པར་ཤེས་པ་ཆ་ཚང་བཞག། ད་ནང་བཞིན་བསམ་གཏན་དང་པོ་དང། འདོད་པ་དང་བསམ་གཏན་དང་པོ་དངོས་གཞི་ཙམ་པོའི་སས་བསྡུས་ཀྱི་ཆོས་ཁམས་ནང་ཚན་གྱི་རྟོག་དཔྱོད་ལས་གཞན་པའི་སེམས་བྱུང་ཆ་ཚང་ག་རེ་རེད་རྟོག་པ་དང་དཔྱོད་པ་གཉིས་ཀ་དང་བཅས་པ་རེད་ད་རྟོག་དཔྱོད་ཞེས་པའི་རྒྱུ་མཚན་ག་རེ་ཟེར་ན་རྟོག་དཔྱོད་ཁོ་རང་གཉིས། འདོད་པའི་སས་བསྡུས་ཀྱི་རྟོག་དཔྱོད་གཉིས་པོ་དེ།

དེ་ཕར་ཕུད་པའི་དེ་གཉིས་ཀྱི་སས་བསྡུས་ཀྱི་ཆོས་ཁམས་ནང་ཚན་གྱི་སེམས་བྱུང་རྣམས་ཆོས་ཅན་རྟོག་དཔྱོད་དང་བཅས་པ་ཡིན་ཏེ་ཡང་རྟོག་དཔྱོད་དང་མཚུངས་པར་ལྡན་པ་ཡིན་པའི་ཕྱིར། དུ་ལམ་ཤེས་ན་གཙང་མ་ཆགས་འགྲོ་འདུག་རྟོག་དཔྱོད་ཕུད་དགོས་པའི་རྒྱུ་མཚན་ཧ་གོ་སོང། འདོད་པའི་སས་བསྡུས་ཀྱི་རྟོག་དཔྱོད་གཉིས་པོ་ཆོས་ཅན་རྟོག་དཔྱོད་དང་བཅས་པ་ཡིན་པར་ཐལ་ཟེར་ན་མ་རེད་བ། མ་ཡིན་ཏེ། རང་དང་མཚུངས་པའི་རྟོག་དཔྱོད་མེད་པའི་ཕྱིར། མེད་པ་ད་རྟོག་པ་ལ་རྟོག་པ་གཉིས་པ་མེད་པའི་ཕྱིར་དཔྱོད་པ་ལ་དཔྱོད་པ་གཉིས་པ་ཅིག་མེད་པའི་ཕྱིར། འོ་དེ་ལ་དགའ། དེ་གཅིག། ད་དེ། དེ་འཁྲུལ་འགྲོ་ཡང་མྱོང་བ་རེད། ད་དེ་ཡན་ཆད་ག་རེ་ཟེར་ན་རྟོག་དཔྱོད་གཉིས་ཀ་དང་བཅས་པ་དེ་བཞག་རེད། ད་གཉིས་པ་ག་རེ་ཟེར་ན། ཨ་ནི་གང་ཟེར་ན་རྟོག་པ་མེད་ལ་དཔྱོད་པ་ཙམ་བཅས་པ་དེ་བཞག་པ་རེད། ད་ག་རེ་བཞག་པ་ཟེར་ན་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་བ་ན་ད་ནམ་རྒྱུན་དེ་རེད་བ། བསམ་གཏན་དང་པོའི་དངོས་གཞི་ཙམ་པོ་བ་དེར་རྟོག་དཔྱོད་གཉིས་ཀ་ཡོད་ཟེར་བ། བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་བ། ཁྱད་པར་འཕོ་བའི་སྲིད་དང་ག་འདྲས་ཟེར་ན་རྟོག་པ་ལ་ཆགས་པ་དང་བྲལ་དཔྱོད་པ་ལ་ཆགས་པ་མ་བྲལ་ཟེར། དངོས་གཞི་ཁྱད་པར་བ་དེ་ལ་རྟོག་དཔྱོད་གཉིས་ནང་ག་རེ་ཡོད་རེད་དཔྱོད་པ་དེ་ཡོད་རེད། ད་ཡང་དངོས་གཞི་ཁྱད་པར་བ་དང་བསམ་གཏན་གཉིས་པ་ཡན་ཆད་ག་རེ་ཡོད་མ་རེད་རྟོག་པ་དང་མེད་པ་ཙམ་དུ་མ་ཟད་དཔྱོད་པ་ཡང་ཡོད་གཉིས་ཀའང་ཡོད་མ་རེད་འདི་མེད་པ་ཡིན་ཙང་དེ་བསམ་གཏན་དང་པོ་དངོས་གཞི་ཁྱད་པར་བའི་ས་ན་ཡོད་པའི་དཔྱོད་པ་ལས་གཞན་པའི་ཡིད་ལ་སོགས་པ་དེ་དག་དང། ད་དཔྱོད་པ་ལས་གཞན་པའི་མ་བྱས་ན་འགྲིག་གི་ཡོད་མ་རེད། བསམ་གཏན་དང་པོའི་དངོས་གཞི་ཁྱད་པར་བ་ཁོ་རང་ག་རེ། ཁྱད་པར་དང་མཚུངས་ལྡན་གྱི་དཔྱོད་པ་དེ་དཔྱོད་པ་དང་བཅས་པ་མ་རེད་པ། ད་མདོར་བསྡུས་ན་བསམ་གཏན་དང་པོའི་དངོས་གཞི་ཁྱད་པར་བ་ན་ཡོད་པའི་དཔྱོད་པ་ལས་གཞན་པའི་ད་སེམས་སེམས་བྱུང་ག་རེ་ཡིན་ན་འདི་དག་ཐམས་ཅད་དང་བཅས་ད་ནང་བཞིན་འདོད་པའི་འདོད་པ་དང་ད་འདོད་པའི་འདོད་པ་དང་བསམ་གཏན་དང་པོའི་དངོས་གཞི་ཙམ་པོ་བ་ན་ཡོད་པའི་རྟོག་པ་ནི་རྟོག་པ་མེད་ཅིང་དཔྱོད་པ་དང་བཅས་པ་ཡིན་ཏེ།

འོ་འདི་ཟེར། རྟགས་དང་པོ་འདི་བཀོད། རྟོག་པ་སྤངས་ཞེས་སུ་དོང་ལ་རྟོག་པ་ལ་ཆགས་པ་དང་བྲལ། དཔྱོད་པ་དང་བཅས་པ་ཡིན་ཏེ་དཔྱོད་པ་དང་མཚུངས་ལྡན་དུ་སོང་བའི་ཕྱིར་འདི་ག་པར་རྟགས་འགོད་ཀྱི་རེད་བསམ་གཏན་དང་པོ་དངོས་གཞི་ཁྱད་པར་བ། དེ་ན་ཡོད་པའི་དཔྱོད་པ་ལས་གཞན་པའི་ཡིད་དེ་དག་ཆོས་ཅན། ཡིད་དང་སེམས་སེམས་བྱུང་ག་རེ་ཡིན་ན་དེ་དག་ཆོས་ཅན། ཨ་ནི་འོ་ལགས་སོ། རྟོག་པ་མེད་ལ་དཔྱོད་པ་དང་བཅས་པ་ཡིན་ཏེ། རྟོག་པ་སྤངས། དཔྱོད་པ་དང་མཚུངས་ལྡན་དུ་སོང་བ་ཡིན་པའི་ཕྱིར་རྟགས་དང་པོ་འདིར་འགོད་ཀྱི་རེད་རྟགས་གཉིས་པ་འདི་ག་པར་འགོད་ཀྱི་རེད་ཟེར་ན། བསམ། འདོད་པའི་ས་འདོད་པ་དེ་བ། འདོད་པ་དང་བསམ་གཏན་དང་པོ་དངོས་གཞི་ཙམ་པོ་བ་ན་ཡོད་པའི

འོག་ཏུ་ལབ་དུས་གང་ག་རེ་རེད། ད་འདོད་དོན་ག་རེ་རེད། རྟོག་པ་མེད་ལ་དཔྱོད་པ། རྟོག་པ་མེད་ད་དགེ་སློང་ཞེ་སྡང་དབང་ཕྲུག་རིང་པོ་ཤེས་པོ་བྲིས་ནས་དགུན་ཆོས་སུ་མགོ་འགས་ཚེ་རིང་སབ་སེ་རེད་དོ། རྟོག་པ་མེད་ལ་དཔྱོད་པ་རྐྱང་པ་བཅས་པ་དེ་ལ། མཚན་གཞི་གཉིས་སུ་བཞག་སོང། འོ་དེ་རེད། འོ་དེ་རེད། ད་བྱས་ཙང་ད་བསམ་གཏན་འདོད་པ་དང་བསམ་གཏན་འདོད་པ་དང་བསམ་གཏན་དངོས་གཞི་བསམ་གཏན་དང་པོ་དངོས་གཞི་ཙམ་པོ་བ་ཡོད་ད། འོ་ལགས་སོ་ཤེས་པ་ཡིན་ན་སེམས་སེམས་བྱུང་ག་རེ་རྟོག་དཔྱོད་གཉིས་ཀ་དང་བཅས་པའི་ཁྱབ་པ་མི་འདུག་བ། རྟོག་པ་འདི་ག་རེ་རྟོག་དཔྱོད་གཉིས་ཀ་དང་བཅས་ཀྱི་མི་འདུག་བ་ཁོ་ཡིན་ཟེར་དུས་ཀྱི་ག་རེ་དེ་བཅས་མི་འདུག་རྟོག་པ་དང་བཅས་ཀྱི་མི་འདུག་བ། ཁོ་རྟོག་པ་ལ་རྟོག་པ་གཉིས་པ་མེད་པའི་ཕྱིར། རང་དང་མཚུངས་ལྡན་སོང་བའི་རྟོག་པ་མེད་པའི་ཕྱིར། རང་ཉིད་རང་ཉིད་དང་མཚུངས་ལྡན་སོང་བ་མེད་པའི་ཕྱིར། རྫས་མཚུངས་ཉམས་པའི་ཕྱིར་ས་རྟོག་གཅིག་པུ་རེད། སེམས་གཅིག་གི་འཁོར་དུ་རྟོག་པ་མི་འདྲ་བ་གཉིས་ཡོད་སོང་ན་ག་རེ་རེད་རྫས་མཚུངས་ཉམས་འགྲོ་དགོས་རེད། སེམས་གཅིག་གི་འཁོར་དུ་ཤེས་རབ་གཉིས་ཡོད་ན་རྫས་མཚུངས་ཉམས་རེད། རྫས་མཚུངས་ཉམས་ཟེར་ན་ག་ལ་འོང་བ་རེད།

ཚེ་ཐར་ད་ཆ་སྟོད་མཁར་ཁུལ་རྫས་མཚུངས་པ་དེ་ཉམས་འགྲོ་གི་འདུག་ཨ་འདི་སི་ཁུལ་ཡོད་ས་རེད། འོ་ཡ་འདི་བྱས། ད་ག་རེ་ཚར་སོང་རྟོག་དཔྱོད་གཉིས་ཀ་དང་བཅས་པ་བྱས་རྟོག་པ་མེད་ལ་དཔྱོད་པ་རྐྱང་པ་དང་བཅས་པ་དེ་བྱས་ད་དེ་ནས་མ་ག་རེ་ཟེར་ན་རྟོག་དཔྱོད་གཉིས་ཀ་དང་མ་བཅས་པ་དེ་རེད་ད་བསམ་གཏན་གཉིས་པ་ཡན་ཆད་ཀྱི་ཡིད་ལ་སོགས་པ་དང། བསམ་གཏན་ཡན་ཡན་ཆད་ཀྱི་ད་སེམས་སེམས་བྱུང་ག་རེ་ནས་ག་རེ་བའི་ཁྱབ་རེད་རྟོག་དཔྱོད་གཉིས་ཀ་དང་མ་བཅས་པའི་ཁྱབ་རེད་དེ་དེ་རྟོག་པ་མི་འདུག་ཨ་འདི་བྱས་ད་གཉིས་པོ་དེ་རྙོག་དྲ་རེད་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་བ་ཅན་ན་ཡོད་པའི་དཔྱོད་པ་དང། འོ་འདི་བྱས། བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་བ་ན་རྟོག་དཔྱོད་གཉིས་ནི་ག་རེ་བ་རེད། དཔྱོད་པ་མ་གཏོགས་རྟོག་པ་ཡོད་མ་རེད་བ་འོ། ཁྱད་པར་བ་ན། དཔྱོད་པ་མ་གཏོགས་རྟོག་པ་ཡོད་མ་རེད་བ་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་བ་ཅན་ན་ཡོད་པའི་ག་རེ་དཔྱོད་ག་རེ་དང། ཡོད་པའི་རྟོག་པ་དཔྱོད་པ་དང། སེམས་ལས་བྱུང་བ་མ་ཡིན་པའི་ཆོས་ཁམས་ཐམས་ཅད་ནི། རྟོག་པ་མེད་དཔྱོད་པའང་མེད་པ་ཡིན་ཏེ། ད་སེམས་སེམས་ལས་བྱུང་སེམས་སེམས་བྱུང་མ་ཡིན་པའི་ཆོས་སུ་བ་རེ་གཟུགས་ཅན་གྱི་ཆོས་ཡོད་ན་ག་རེ་ན་ད་ཆོས་ཁམས་ནང་མང་པོ་ཡོད་རེ་བ་ཆོས་ཁམས་རྣམས་དེ་ཐམས་ཅད་ག་རེ་རྟོག་དཔྱོད་གཉིས་ཀ་དང་མ་བཅས་པ་རེ་ཁོ། སེམས་བྱུང་སེམས་སེམས་བྱུང་ག་རེ་མ་ཡིན་ཁོ་རྟོག་དཔྱོད་གཉིས་ཀ་མ་བཅས་པའི་ཁྱབ་རེ་བ་རྟོག་དཔྱོད་གཉིས་ཀ་དང་བཅས་ས་དེ་ཁོ

རྟོག་དཔྱོད་གཉིས་ཀ་དང་མ་བཅས་པར་ཐལ་རྟོག་པ་དང་མ་བཅས་པའང་དཔྱོད་པ་དང་མ་བཅས་རྟོག་པ་དང་མ་བཅས་པར་ཐལ་རྟོག་པ་དང་ཆགས་པ་བྲལ་བའི་ཕྱིར་དཔྱོད་པ་དང་མ་བཅས་ཏེ། དཔྱོད་པ་དང་མཚུངས་ལྡན་མ་སོང་བའི་ཕྱིར་དཔྱོད་པ་ལ་དཔྱོད་པ་གཉིས་པ་མེད་པའི་ཕྱིར་ལ། ད་ཁོ་ཟེར་ནས་འདི་བྱས་ད་ལས་སླ་པོ་ཆགས་སོང། ད་དེ་མ་ཡིན་པའི་ཆོས་ཁམས་ནང་ཚན་གྱི་ད་ཅེས་སེམས་སེམས་བྱུང་མ་ཡིན་པའི་ཆོས་ཁམས་ཡོད་རེད་བ། སེམས་སེམས་བྱུང་མ་ཡིན་གྱི་ཆོས་ཁམས་མང་པོ་ཞིག་འདུག་ཧ་ག་ས་ང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཟེར་ཡ་དེ་འདུས་མ་བྱས་དེ་མང་པོ་ཞིག་འདུག་ཨ་དོ་ཆ་ས་ག་ས་རྟོག་དཔྱོད་གཉིས་ཀ་དང་མ་བཅས་པ་རེད་རྟོག་དཔྱོད་གཉིས་ཀ་དང་མ་བཅས་དེ་ག་རེ་ཟེར་ན་མཚུངས་ལྡན་གྱི་ཆོས་མ་ཡིན་པའི་ཕྱིར་དེ་འདུག་ཨ་ཐ་མ་དེར་ག་རེ། དེ་དག་ཆོས་རྟོག་དཔྱོད་དང་མ་བཅས་ཡིན་ཏེ་མཚུངས་པར་མ་ལྡན་པ་དང་རྟོག་དཔྱོད་གཉིས་ཀ་དང་མི་ལྡན་པའི་ཕྱིར་ཞེས་གསུངས་པའི་ཕྱིར་མཚུངས་པ་ག་རེ་མཚུངས་ལྡན་མ་ཡིན་པ་ག་རེ་རེད་ད་རྟོག་དཔྱོད་གཉིས་ཀ་དང་མ་བཅས་པས་ཁྱབ་རྟོག་དཔྱོད་གཉིས་ཀ་དང་བཅས་པའི་ཆོས་ཡིན་ན་ག་རེ་བས་ཁྱབ་རེད་མཚུངས་ལྡན་གྱི་ཆོས་ཡིན་པས་ཁྱབ་རེད། ཡང་འདི་བྱས། ད་ཡིན་ན། ཐ་མ་གསུམ་ནི་རྣམ་གསུམ་སོགས་སྲིད་ཆོས་ཡིན་པར་ཐལ་ཟེར་ཡ། ད་ཆོས་ཡིད་རྣམ་ཤེས་གསུམ་དེ་ལ་རྣམ་པ་གསུམ་མ་གཏོགས་མེད་པར་ཐལ་ཟེར་བར་བདག་ཉིད་དང་ཟེར། དོགས་པ་དེ་གསལ་རེ་གསལ་ཏོ། ཆོས་ཡིད་རྣམ་ཤེས་གསུམ་ལ་རྣམ་པ་གསུམ་བཞག་སོང་ག་རེ་བཞག་རེད། རྟོག་དཔྱོད་གཉིས་ཀ་དང་བཅས་པ། རྟོག་པ་མེད་ལ་དཔྱོད་པ་རྐྱང་པ་དང་བཅས་པ་རྟོག་དཔྱོད་གཉིས་ཀ་དང་མ་བཅས་པ་གསུམ་བཞག་སོང། ད་ཆོས་ཡིད་རྣམ་ཤེས་གསུམ་དེ་ལ་འོ་ལགས་སོ་དེ་གསུམ་མ་གཏོགས་མེད་པར་ཐལ།

ཆུ་ཐོག་གར་ས། ད་འདིར་ལ་ག་རེ་འདུག་ད་ང་ཚོ་ག་རེ་འདུག། སུམ་རྟགས་ཁོ་ཡོད་ལ་ནང་གི་ད་གར་ངས་གར་བསམ་སོང། དཔྱོད་པ་མེད་ལ་རྟོག་པ་རྐྱང་པ་དང་བཅས་པ་ཡོད་པར་གྲུབ་སོང་ཞེས་དེ་འདུག་ག། དཔྱོད་པ་མེད་ལ་རྟོག་པ་རྐྱང་པ་དང་བཅས་པ་ཞོག། འདོད་པའི་སས་བསྡུས་ཀྱི་དཔྱོད་པ་དང་བསམ་གཏན་དང་པོ་དངོས་གཞི་ཙམ་ཁྱད་གཉིས་ཀྱི་སས་བསྡུས་ཀྱི་དཔྱོད་པ་དེ་ཆོས་ཅན་ཟེར་ཡ། འོ་དེ་འདྲའི་དཔྱོད་པ་དེ་ཆོས་ཅན་དཔྱོད་པ་མེད་ལ་རྟོག་པ་རྐྱང་པ་དང་བཅས་པ་ཡིན་པའི་ཕྱིར།

ན། རྟོག་དཔྱོད་གཉིས་ཀ་མ་བཅས་པ། འདུག་པ། ད་དེ་ནས་ག་རེ་རྩིས་མ་སོང། རྟོག་པ་མེད་ལ། སྤྱོད་པ་མེད་ལ་རྟོག་པ་རྐྱང་པ་དེ་རྩིས་མ་སོང། ད་རྟོག་པ་མེད་ལ་དཔྱོད་པ་རྐྱང་པ། དཔྱོད་པ་མེད་ལ་རྟོག་པ་རྐྱང་པ་འདུ་བ། འདུ་བ་ནི་ཐ་མ་གསུམ་སྟེ་རྣམ་བཞི་ཡིན་ཟེར་འདུག་པ། ད་འདི་སྐྱོན་མོ་དེའི་ཕྱིར་ཁྱེད་རང་ཚོ་སེམས་ཁྲལ་མ་བྱེད་ཨ། ད་དེ་ནས་མ་ཀློག་དང། ཡ། ད་དཔྱོད་པ་ལ་དཔྱོད་པ་གཉིས་པ་མེད། དཔྱོད་པ་ལ་དཔྱོད་པ་གཉིས་པ་མེད་པའི་ཕྱིར་དང། བསམ་གཏན་དང་པོ་ཡན་ཆད་ཀྱི་དཔྱོད་པ་ནི་རྟོག་པ་དང་མཚུངས་པར་འདོད་པའི་ཕྱིར་རོ་ཞེ་ན། དེ་ལྟར་ན་ད་འདི་ལན་རྒྱག་གི་རེད་དང། དེ་ནས་དེ་ལྟར་ཡིན་མོད་ཀྱི་ཁྱེད་རང་ཟེར་ན་བདེན་པ་རེད་ག་རེ་ཡོད་རེད་ཟེར་ན་དཔྱོད་པ་མེད་ལ་རྟོག་པ་རྐྱང་པ་ཅིག་ཡོད་རེད་བདེན་པ་རེད། ཡ། དེ་མོད་ཀྱི་འོན་ཀྱང་འདིར་སྐབས་སུ་རྣམ་པ་གསུམ་གསུངས་པའི་རྒྱུ་མཚན་ག་ཟེར་ན་འོན་ཀྱང་མདོ་ལས། རྟོག་བཅས་དཔྱོད་བཅས་ལ་སོགས་པ་ས་གསུམ་དང། ཏིང་ངེ་འཛིན་གསུམ་གསུངས་པ་དང་རྗེས་སུ་མཐུན་པར་མཛད་ནས་ཐ་མ་གསུམ་ནི་རྣམ་གསུམ་མོ་ཞེས་གསུངས་པའི་ཕྱིར། ཅེས་གསུངས་པ་ཡིན་ནོ། ད་མདོའི་སྐབས་སུ་ག་རེ་ཟེར་ན་ཚིག་ཟེར་ན་ག་རེ། འདི་ཁོ་རང་བཤད་བྱའི་རྩ་བའི་མདོ་ཅིག་ཡོད་ཀྱི་རེད་པ་དེ་ན་ག་རེ། རྟོག་པ་དང་རྟོག་དཔྱོད་གཉིས་ཀ་དང་བཅས་པ་དང་རྟོག་པ་དང་མེད་ལ་དཔྱོད་པ་རྐྱང་པ་དང་བཅས་པ་དང་རྟོག་དཔྱོད་གཉིས་ཀ་དང་མ་བཅས་པ་རྣམ་པ་གསུམ་གསུངས་ཤག། དེ་ནང་བཞིན་ཏིང་ངེ་འཛིན་རྣམ་པ་གསུམ་གསུངས་ཤག། དེ་ན་རྣམ་པ་གསུམ་དེ་དང་ཕྱོགས་མཐུན་པར་བྱས་ནས་རྣམ་པ་གསུམ་གསུངས་རེད། རྩ་བའི་སྐབས་སུ་ལ་རེད་པ། མདོའི་སྐབས་སུ་རྣམ་པ་གསུམ་གསུངས་པ་ཡིན་ཙང། དེ་དང་རྗེས་སུ་མཐུན་པའི་ཐད་ནས་བསྟན་བཅོས་སྐབས་སུ་ག་རེ་རྣམ་པ་གསུམ་གསུངས་རེད། འོག་ཏུ་དེ་ནང་བཞིན་མདོའི་སྐབས་སུ་ཏིང་ངེ་འཛིན་གསུམ་ཟེར་གསུང་གོ་དག་ཏིང་ངེ་འཛིན་དེ་དང་རྗེས་སུ་མཐུན་པ་གྲངས་ཀ་དེ་ཡང་དེ་དང་རྗེས་སུ་མཐུན་པའི་རྣམ་པ་གསུམ་གསུངས་ཡིན་སྤྱིར་བཏང་རྣམ་པ་བཞི་མེད་པ་མ་རེད་རྣམ་པ་བཞི་ཡོད། རེད་བ། ད་རྩ་བའི་ནང་རྩ་བའི་ཁོ་རང་ན་རྣམ་པ་བཞི་གསུམ་མ་གཏོགས་མ་གསུངས་པའི་རྒྱུ་མཚན་གང་ཟེར་ན། གང་ལས་བཤད་བྱའི་རྩ་བའི་མདོ་ན་ག་རེ་རེད་ད་མདོ་དོན་ཕལ་ཆེར་འདི། ཏིང་མེ་ལ་སྦྲགས་པའི་མདོ་དུ་ཟིན་གྱི་རེད་ད་བྱེ་བྲག་བཤད་མཛོད་ཆེན་མོ་ལ་སོགས་ད་འདི་ཁུངས་གཏུགས་ཚུལ་མདོ་དོན་དུ་ཡོང་གི་འདུག་བ་དེ་རིང་མདོ་དོན་ན་རྣམ་པ་གསུམ་མ་གཏོགས་མ་གསུངས་ཡིན་ཙང་དེ་དང་ཕྱོགས་མཐུན་པའམ་དེ་དང་རྗེས་སུ་མཐུན་པ་ཟེར་ཡིན་མ་གཏོགས་པས་ཁོ་རྣམ་པ་བཞི་མེད་པ་མ་རེད་ཟེར་འདུག་སྐྱོ་མོ་བྱེད་པོ་རེད་ད། འདི་དག་རང་བྱེད་དུ་བ་ཕྱིན་ཚོལ་བའི་འོག་ཏུ་བྱས། ཏིང་ངེ་འཛིན་དང་གསུམ་ལ་རྗེས་སུ་མཐུན་པར་མཛད་ནས་ཐ་མ་གསུམ་ནི་རྣམ་གསུམ་མོ་ཞེས་གསུངས་པ་ཡིན་ནོ། རྣམ་པ་བཞི་འདུ་བ་དང་ས་དང་ཡང་འདུ་བ། ད་རྣམ་པ་ལྔ་དྲུག་འདྲ་ཡོད་མིན་ཡང་བརྟག་རྒྱུ་རེད། ཡ་ད་ལྷག་མ་མིག་ལ་སོགས་པ་གཟུགས་ཅན་བཅུ་པོ་དག་ལྷག་མ་གང་རེད།

ལྷག་མ་མིག་ལ་སོགས་པ་གཟུགས་ཅན་བཅུ་པོ་རྣམས་ནི་ཟེར་རྟོག་དཔྱོད་གཉིས་ཀ་དང་སྤངས་པ་ཡིན་པས་གཅིག་ཏུ་རྟོག་པ་ཡང་མེད་ལ་དཔྱོད་པའང་མེད་པ་ཉིད་དུ་ངེས་པ་ཡིན་ཏེ་རྒྱུ་མཚན་ག་རེ་ཟེར་ན་མཚུངས་ལྡན་མིན་པའི་ཕྱིར་རོ། འོ་དེ་ཟེར་རེད་ད་འདི་སྐབས་འདི་རྟོག་དཔྱོད་རྟོག་པ་བཅས་མ་བཅས་ཟེར་ཡ་རྟོག་དཔྱོད་གཉིས་ཀ་བཅས་མ་བཅས་ཟེར་ག་རེ་རེད་རྟོག་དཔྱོད་གཉིས་ཀ་དང་མཚུངས་ལྡན་ཡིན་མིན་ཆ་ནས་བཞག་ཡོད་རེད་ཟེར་འདུག། ད་རྟོག་དཔྱོད་གཉིས་ཀྱི་དོན་དེ་ཕལ་ཆེར་འདིར་ལབ་མེད་ད་ཁྱེད་རང་ཚོ་སེམས་སེམས་བྱུང་སྐབས་སུ་སླེབ་ཀྱི་རེད་ཞིབ་ཚགས་པོ་སླེབས་ཡོང་དེ་དུས་ཡང་སེམས་སེམས་བྱུང་སྐོར་ཡང་ཁོ་ཆེ་གི་ཁོ་རང་ག་ཟེར་བ་དེ་ཆེ་གི་སྐབས་སུ་བ་དེ་བས་ཛང་བྱས་ཙང་སྐབས་སུ་ལབ་བཞིན་འགྲིག་རེད་བ་རྟོག་པའི་ད་ཆེ་གི་མཚན་ཉིད་དང་ཨང་ག་ཟེར་དཔྱོད་པའི་མཚན་ཉིད་དེ་ཚོ་གྲུབ་མཐའ་གོང་མ་དང་ག་རེ་བྱེ་བྲག་སྨྲ་བ་འདྲ་གི་མ་རེད་འོ་དེ་མ་འདྲ་བ་དེ་ཚོ་བ་ལ་དོན་ལེགས་དེ་སྐབས་སུ་ལབ་བཞིན་འགྲིག་རེད་བ་འོ་དེ་ཚོ་བྱས། ད་འདིར་རྩོད་པ་ཞིག་བཀོད་རེད་འདི། ཁམས་ཀྱི་རྣམ་དབྱེ་དེ་ཡོད་པ་དང་རྣམ་པ་ཉེར་གཉིས་ནང་གི་རྣམ་པ་ཉེར་གཉིས་གང་ཡང་ཆགས་ཡོད་པ་མ་རེད་ད། རྣམ་པ་ཉེར་གཉིས་ནང་གི་ག་རེ་རྣམ་པ་དྲུག་པ་འདི་ལ་རྩོད་པ་བཀོད་རེད། རྣམ་པ་དྲུག་པ་འདི་ལ་རྩོད་པ་བཀོད་རྣམ་པ་དྲུག་པ་ནི་ག་རེ་རེད། རྣམ་པར་ཤེས་པའི་ཁམས་ལྔ་པོ་དེ་རྟོག་དཔྱོད་བཅས་པ་ཁོ་ན་ཡིན། རྟོག། རྣམ་པར་ཤེས་པ་ཁམས་ལྔ་པོ་རྟོག་དང་དཔྱོད་པ་ཁོ་ན་ཡིན་ལབ་རེ་བ། མདོ་དོན། རྣམ་ཤེས་ཁམས་ལྔ་པོ་དེ་རྟོག་པ་དང་དཔྱོད་པ་དང་རྟོག་དཔྱོད་གཉིས་ཀ་དང་བཅས་ཡིན་ལབ་ཤེས་རེ་བ། མདོ་དོན་ག་རེད་མིག་གི་རྣམ་པར་ཤེས་པ་དང་ལུས་ཀྱི་རྣམ་པར་ཤེས་པ་ལྔ་པོ་འདི་རྟོག་དཔྱོད་གཉིས་ཀ་དང་བཅས་པ་ཡིན་དེ་རྟོག་པ་དང་དཔྱད་པ་ཡིན། རྟོག་པ་དང་བཅས་པ་ཡིན་ལབ་ཡོང་དུས་ང་འདི་ལ་ཁ་ཆེ་རྩོད་པོ་དགོས་རེད། འོ་ན་རྣམ་པར་ཤེས་པ་ཁམས་ལྔ་པོ་དེ་རྟོག་བྲལ་མ་ཡིན་པར་ཐལ། རྟོག་བཅས་ཡིན་ཟེར་རྟོག་བཅས་ཡིན་ཟེར་ན་འགྲིག་མི་འདུག་མདོ་ལས་ག་རེ་འདི་ཡིན་མདོ་ལས་འདི་དག་ལྔ་པོ་ག་རེ་ཡིན་པ་གསུངས་བཞག་རྟོག་བྲལ་ཡིན་པ་གསུངས་བཞག། ལབ་རེད་ད། མདོ་དོན་ག་རེད། རྣམ་པར་ཤེས་པ་ཁམས་ལྔ་པོ་འདི་དག་ཨ་ནི་རྟོག་དཔྱོད་གཉིས་ཀ་དང་བཅས་ཡིན་ལབ་སོང་ངོ་རྟོག་པ་དང་བཅས་ཟེར་གི་རེད་བ། རྣམ་པར་ཤེས་པ་ལྔ་པོ་འདི་དག་རྟོག་པ་དང་བཅས་ཟེར་ན་འགྲིག་གི་མི་འདུག། མདོའི་ནང་ལོ་རྣམ་པར་ཤེས་པ་འདུག་གཟུགས་རྣམ་པར་ཤེས་པ་ལྔ་པོ་འདི་ག་རེ་ཡིན་པ་གསུངས་ཤག་རྟོག་བྲལ་ཡིན་པ་གསུངས་ཤག་རྟོག་མེད་ཀྱི་ཤེས་པ་ཡིན་པ་གསུངས་ཤག་མདོ་དོན་འདི་རེད། རྣམ་ཤེས་ཁམས་ལྔ་པོ་འདི་ག་རེ་རེད་རྟོག་མེད་རེད་བ། འོ་འདི་རྩོད་པོ་འདི་རེད། གལ་ཏེ་མིག་ལ་སོགས་པ་རྣམ་པར་ཤེས་པ་ལྔ་པོ་དག་རྟོག་དཔྱོད་དང་བཅས་པ་ཡིན་ན་ནི་མདོ་ལས་དགེ་སློང་གིས་མིག་གི་རྣམ་པར་ཤེས་པ་དང་ལྡན་པས་སྔོན་པོ་ཤེས་ཀྱི་སྔོན་པོའོ་སྙམ་དུ་མ་ཡིན་ནོ་ཟེར་བ་བྱས་ཙང་མིག་གི་རྣམ་པར་ཤེས་པ་ལ་སོགས་པ་དེ་དག་གིས་རང་གི་ཡུལ་ཡུལ་དེ་འཛིན་ཡིན་དུས་ང་ལ་སྔོན་པོ་ཤེས་པ་རེད་མ་གཏོགས་འདི་སྔོན་པོ་ཡིན་སྙམ་གྱི་མ་རེད། རེད་བ། འདི་སྔོན་པོའོ་འདི་དཀར་པོའོ་སྙམ་དུ་བློ་འདི་ལ་ག་རེ་རྟོག་པོ་མེད་དུ་འགྲོ་སྲིད་བ་མ་རེད་བ། བྱས་ཙང་སྔོན་པོ་ཤེས་ཀྱི་སྔོན་པོའོ་སྙམ་དུ་མ་ཡིན་ནོ་ཞེས་རྟོག་བྲལ་དུ་བཤད་པ་དང་འགལ་ལོ་ཞེ་ན། མདོ་དོན་ག་རེད་ད་འདི་དོགས་པོ་ཡོང་སོ། རྣམ་པར་ཤེས་པ་ཁམས་ལྔ་པོ་འདི་རྟོག་བཅས་རྟོག་པ་རྟོག། རྟོག་དཔྱོད་གཉིས་ཀ་དང་བཅས་རྟོག་པ་དང་བཅས་ལམ། རྟོག་པ་དང་བཅས་ལབ་ཡིན་ན་མདོའི་ནང་དུ་ག་རེ་རྣམ་པར་ཤེས་པ་ཁམས་ལྔ་པོ་དེ་དག་ག་རེ་ན་རང་གི་ཡུལ་དེ་ཤེས་པ་ཙམ་མ་གཏོགས་འདི་འདིའོ་སྙམ་གྱི་མ་རེད། དེའི་རྒྱུ་མཚན་ལ་བརྟེན་ནས་རྟོག་བྲལ་ཡིན་པ་གསུངས་བཞག་ད་ཁྱེད་རང་རྟོག་བཅས་བཤད་པ་དེ་མདོ་དང་འགལ་གྱི་འདུག་ལ་ད་མདོ་དོན་ན། ད་མདོ་དང་བསྟན་བཅོས་མང་པོ་ཡོད་རེད་བ།

ཡིན་ནའི་ག་རེ་ཟེར་ན་ངེས་པར་རྟོག་པ་དང་རྗེས་དྲན་གྱི་རྟོག་པ་དང་བཅས་པ་མ་རེད། འོ་དེ་གསུངས་དགོས་ད་འདི་དུ་བ། རྟོག་པ་རྣམ་པ་གསུམ་ཡོད་རེད། ཁྱེད་རང་འདིས་རྟོག་པ་རྣམ་པ་གསུམ་དེ་ནང་ཕན་ཚུན་མགོ་འཚོས་ཀྱི་མི་འདུག་བྱས་ཙང་ངས་ད་ལྟ་རྟོག་བཅས་ཡིན་ཟེར་བ་ཞིག་དང་ཡིན་ཟེར་བ་དེ་དང་མདོའི་སྐབས་སུ་རྟོག་བྲལ་ཡིན་ཟེར་བ་དེ་དེ་གཉིས་ཀྱི་རྟོག་པ་དེ་དོན་འདྲ་གི་མ་རེད་གསུངས་ད་རྟོག་པ་དེ་ལ་ག་ཚོད་འདུག་རྣམ་པ་གསུམ་ཡོད་རེད། རྣམ་པ་གསུམ་ག་རེད་ཟེར་ན་ངོ་བོ་ཉིད་ཀྱི་རྟོག་པ་དང་ངེས་པར་རྟོག་པ་དང་རྗེས་དྲན་གྱི་རྟོག་པ་རེད། ད་ངོ་བོ་ཉིད་ཀྱི་རྟོག་པ་ཟེར་དེ་སྔོན་ལ་འདི་རེད་ད། རྟོག་དཔྱོད་ཀ་ས་རྟོག་པ་དང་དཔྱོད་པ་གཉིས་ནང་ཚན་གྱི་རྟོག་པ་དེ་རེད།

གོ་ཟེར། དེ་ལྟར་འདོད་དོན་ཚིག་ཁོ་རང་ག་རེ་ཟེར་ན། ངེས་པར་རྟོག་དང་རྗེས་དྲན་པའི་རྣམ་པར་རྟོག་པས་རྣམ་མི་རྟོག། མདོའི་ཚིག། མདོའི་དོན་དག་འདི་རེད་ད་ཟེར། མདོའི་སྐབས་སུ་རྣམ་པར་ཤེས་པའི་ཁམས་ལྔ་པོ་རྟོག་བྲལ་གསུངས་པ་དེ། ངེས་པར་རྟོག་པ་དང་རྗེས་དྲན་གྱི་རྟོག་པ་གཉིས་དང་བྲལ་བའི་ཆ་ནས་ག་རེ་རེད་རྟོག་བྲལ་ལབ་རེད་མ་གཏོགས་ངོ་བོ་ཉིད་ཀྱི་རྟོག་པ་དང་བྲལ་བའི་ཆ་ནས་ག་རེ་ལབ་ཡོད་མ་རེད་རྟོག་བྲལ་ལབ་ཡོད་མ་རེད། དེ་ལ་དབང་པོའི་རྣམ་པར་ཤེས་པ་ལྔ་ནི་ངེས་པར་རྟོག་པ་དང་རྗེས་སུ་དྲན་པའི་རྣམ་པར་རྟོག་པས་རྣམ་མི་རྟོག་པར་བཤད་པ་ཡིན་གྱི། ག་རེ་ན།

འོ་ན་རྟོག་པ་འདི་གང་ཡིན་ཞེ་ན། འོ་ན་ག་རེ། ངེས་རྟོག་དང་ག་རེ། ཨཱ་ནི་འོ་ལགས་སོ་རྗེས་དྲན་གྱི་རྟོག་པ་གཉིས། ད་དབང་ཤེས་ལྔ་པོ་དེ་དག་ག་རེ་དང་མ་བཅས་པ་རེད་ལབ་སོང། ངེས་རྟོག་དང་རྗེས་དྲན་གྱི་རྟོག་པ་གཉིས་དང་མ་བཅས་ལབ་རེད་བ། ད་ངེས་རྟོག་དང་རྗེས་དྲན་གྱི་རྟོག་པ་གཉིས་དང་མ་བཅས་པས་ན་ངེས་རྟོག་གི་རྟོག་པ་ཟེར་ན་ག་འདྲ་ཞིག་རེད། རྗེས་དྲན་གྱི་རྟོག་པ་ཟེར་ན་ག་འདྲ་ཞིག་རེད་ཁྱོད་ཀྱིས་དྲི་བ་བསྒུགས་འདུག་འོ་ན་རྟོག་པ་འདི་དག་གང་ཡིན་ཞེ་ན། ད་འདིའི་རྩ་བ་ཚིག་རྐང་གཉིས་ཀྱིས་ལན་བརྒྱབ་ཤ་རེད། དེ་དག་ཡིད་ཀྱི་ཤེས་རབ་གཡེང། ཡིད་ཀྱི་དྲན་པ་ཐམས་ཅད་ཉིད། ད་འདི་ཕལ་ཆེར་འདུན་གྲོལ་གྱི་རེད། ད་ཁྱེད་རང་གོ་བ་རགས་པ་རེ་བྱས་ན་རེད་པ། ངེས་རྟོག་ཟེར་དུས་ག་ལ། ནམ་རྒྱུན་ང་ཚོ་ཅིག་ཡུལ་གསར་དུ་རྟོགས་མ་ཐག་པའི་ད་རྟོག་པ་དེ་འདྲ་ཡོང་རེད་པ་ད་དཔེར་རྗེས་དཔག་ཚད་མ་ལྟ་བུ། ཐོག་མར་ཡུལ་དེ་ངེས་པའི་བློ་དེ་ལ་ག་རེ་ངེས་པར་རྟོག་པ་དེ་བཞག། རྗེས་དྲན་རྟོག་པ་ཟེར་དུས་ག་ལ། ཡུལ་དེ་ངེས་ནས་སྐད་ཅིག་གཉིས་པ་ཕན་ཆད་ཀྱི་ད་རྟོག་པ་སྐད་ཅིག་གཉིས་པ་ད་ང་ཚོ་བཅད་ཤེས་ཀྱི་རྟོག་པ་མང་པོ་ཡོང་དང་འདུག་སེ་རེད་དེ་སུ་ག་རེ་རྗེས་དྲན་གྱི་རྟོག་པ་དེ་བཞག་ད་ཡུལ་རྟོགས་པ་དེ་འདྲ་བ་ཡོད་མ་རེད། ཕལ་ཆེ་བ་རེ་ཅིག་ང་ཚོ་གོ་རྒྱུ་རེད་བྱས་ན་ངེས་པར་རྟོག་པ་ཟེར་ན་ག་རེ་ཡུལ་གསར་དུ་ངེས་མ་ཐག་པའི་རྟོག་པ་དཔེར་ན་རྗེས་དཔག་ཚད་མ་དེ་ཚོ་ག་རེ་ངེས་རྟོག་རེད། ངེས་རྟོག་ལ་ཕལ་ཆེ་བ་ལ་ག་རེ་ཐོས་བྱུང་དང་བསམ་བྱུང་ཁྱབ་རེད། རྗེས་དྲན་གྱི་རྟོག་པ་ལ་ག་རེ་རེད། ག་རེ་ཡོད་རེད་བསམ་བྱུང་ཡོད་རེད་དེ་ནང་བཞིན། ཕལ་ཆེར་ཐོས་བྱུང་ཡོད་མ་རེད། རྗེས་དྲན་གྱི་རྟོག་པ་ལ་མང་ཆེ་བ་ལ་ག་རེ་བསམ་བྱུང་དང་ག་རེ་སྒོམ་བྱུང་ཁྱབ། ཨོ་འདུག་སེ་ལབ་ཤེས་ཅིག་རེད། རེད་པ། འདུག་བྱས། དེ་མ་གཏོགས་ཡང་ངེས་རྟོག། རྗེས་དྲན་རྟོག་པ་ཟེར་ན། ཤེས། གར། སེའུ་ན་སོང་ས་སེངྒུར་བ། ཨོ་ཏུ་བྱས། ད་འདི། ཁོ་རང། ཚིག། འདི་སླེབ་ཀྱི་རེད་ངེས་པར་རྟོག་པ་དང་ཚིག་ཁོ་རང་དོན་དེ་རོབ་ཙམ་སླེབ་ཀྱི་འདུག་ཨ། ངོ་བོ་ཉིད་ཀྱི་རྟོག་པ་ནི་སེམས་བྱུང་གི་ནང་དུ་འཆད་པར་འགྱུར་ལ། ངོ་བོ་ཉིད་ཀྱི། ད། ངོ་བོ་ཉིད་ཀྱི་རྟོག་པ་ཟེར་དུས་ག་རེ་རྟོག་དཔྱོད་གཉིས་ཀྱི་ནང་གི་རྟོག་པ་འདི་རེད་པ་འདི་ག་རེ་ནང་ཆེ་གི་སེམས་བྱུང་ནང་གི་གཅིག་ཡིན་ད་ཁྱེད་རང་ཚོ་སེམས་བྱུང་འདི་ནང་སླེབ་ཀྱི་རེད་གནས་གཉིས་པའི་ནང་ལོགས་ལ་གནས་གཉིས་པ་གར་སང་འོ་ལོ་སེམས་གར་སང་འོ་འདུས་བྱས་ཆོས་སྐྱེས་ཚུལ་དེ་ལ་གཉིས་བཤད་རེད་གཟུགས་ཅན་གྱི་སྐྱེས་ཚུལ་དང་གཟུགས་ཅན་མ་ཡིན་པའི་སྐྱེས་ཚུལ་བཞག་གཟུགས་ཅན་མ་ཡིན་པའི་སྐྱེས་ཚུལ་དེ་ལ་ཡང་གཉིས་བཞག་རེད་མཚུངས་ལྡན་གྱི་སྐྱེས་ཚུལ་དང་མཚུངས་ལྡན་མ་ཡིན་པའི་སྐྱེས་ཚུལ་ད་མཚུངས་ལྡན་གྱི་སྐྱེས་ཚུལ་བཤད་དུས་ག་ལ་སེམས་སེམས་བྱུང་ཆ་ཚང་འདི་ནང་གླེགས་རེད།

ད་སྒོམ་བྱུང་མེད་པའི་ཡིན་ཙང་ཁོ་རྣམ་པར་གཡེང་བ་ལབ་ཤེས་འདིར་རྣམ་པར་གཡེང་བ་ཟེར་དུས་སྒོམ་བྱུང་མེད་པའི་སྐད་ཅིག་རེད་ད་དེ་མ་གཏོགས་པའི་སྤྱིར་རྣམ་གཡེང་གི་རྣམ་གཡེང་རྣམ་གཡེང་ང་རྣམ་གཡེང་རང་མ་ཡིན་བྱས་ཡུལ་ལ་རྩེ་གཅིག་ཏུ་གནས་པ་མ་ཡིན་པ། གཙོ་བོ་ག་ཟེར་ན་ཐོས་བསམ་གྱི་སྐབས་ཡིན་པ་གཙོ་བོ་གཅིག་ལ་ག་རེ་རེད་རྣམ་པར་གཡེང་བ་ཟེར་གྱི་རེད་དེ་ཚེ་སྒོམ་བྱུང་མེད་པའི་ཨིན་ཙང། ད་ཡིད་ཀྱི་རྣམ་པར་ཤེས་པ་དེ་དེ་ག་རེ་ཟེར་ན་ངེས་རྟོག་གི་རྟོག་པ་ཅིག་དེ་ད་རྗེས་དྲན་གྱི་རྟོག་པ་དེ་ག་རེ་ཟེར་ན་ཡིད་ཀྱི་རྣམ་པར་ཤེས་པ་མཚུངས་ན་མཚུངས་པ་དང་ལྡན་པའི་མིང་ལ་མ་ལྟོས་པ་དོན་དྲན་མཉམ་པར་བཞག་པ་དང་མ་བཞག་གཉིས་ཀ་ད་འདི་ག་རེ་ཟེར་ན་གཙོ་བོ་སྒོམ་བྱུང་བྱས

རྟོག་པ་དང་མ་འདྲེས་སའི་རྟོག་པ་དེ་རེད་བ། དེའི་རྟོག་པ་དེ་དབང་ཤེས་དང་མཚུངས་ལྡན་འགྲོ་བ་ཡོད་མ་རེད་པ་བྱས་ཙང། དེ་གཉིས་ཀ་ག་རེ་མི་ཁྱབ་རེད་ཡིད་ཀྱི་རྣམ་ཤེས་མཚུངས་པ་ལྡན་པས་ཁྱབ་རེད། དང་པོའི་ངེས་རྟོག་དེ་ག་རེ་ཡིད་ཀྱི་རྣམ་པར་ཤེས་པ་མཚུངས་པ་དང་ལྡན་ཞིང་ཤེས་རབ་ག་རེ་ཡུལ་ལ་རྣམ་པར་གཡེང་བ་ཅིག་བྱས་གཉིས་པ་དེ་ག་སང་ཡིད་ཀྱི་རྣམ་པར་ཤེས་པ་མཚུངས་པ་ལྡན་ཞིང་མིང་ལ་མ་ལྟོས་པར་དོན། ད་མིང་ལ་མ་ལྟོས་པ་ཟེར་དུས་དེ་ལ་ཐོས་བྱུང་མེད་ཟེར་དགོས་རེད་ཐོས་བྱུང་ག་རེ་ན། མིང་ལ་ལྟོས་པས་ཁྱབ་རེད་བ།

འོག་ལ་སོགས་ཐོས་པ་དང་བསམ་པ་བྱུང་བ་ལ་དང་སྐྱེས་ནས་ཐོབ་པའོ། ད་ཅི་ན་རྣམ་པར་གཡེང་བ་ཟེར་ཏེ་སྒོམ་བྱུང་མ་ཡིན་པའི་ཆ་ནས་རྣམ་པར་གཡེང་བ་ལབ་གི་འདུག་མ་གཏོགས་ང་ཚོ་ཡིད་སེམས་ཕྱི་རོལ་དུ་གཡོ་བའི་དེ་སྐད་ཅིག་རེད་མི་འདུག་ཨང། ཐོས་བསམ་གྱི་ཤེས་རབ་ཀྱི་གནས་སྐབས་སུ་གཙོ་བོར་རབ་སྟེ་ཡུལ་ལ་འབད་ཅིག། ཡུལ་གཏན་ལ་ཕབ་པའི་བྱ་བ་གཅིག་གི་ཡིན་ཙང་གཙོ་བོར་རབ་སྟེ། གོ་ཅིག། སྒོམ་བྱུང་ནང་བཞིན་ཡོད་པ་མ་རེད་སེམས་རྩེ་གཅིག་ཏུ་གནས་པའི་དོན་སྒྲུབ་པའི་ཡིན་ཙང་ཁོ་གཙོ་བོ་གཡེང་བའི་སྐབས་ཅིག་རེད་དུས་ལབ་རེད་བྱས་ཙང་ལྟ་རེད། ད་དང་པོ་གཉིས་པ་ག་རེ་རྗེས་དྲན་གྱི་རྟོག་པ་དེ་ལ་ག་རེ་ཡོད་རེད་བསམ་བྱུང་ཡོད་རེད་སྒོམ་བྱུང་ཡོད་རེད་དེ་ནས་ཕལ་ཆེ་བ་དེ་སྒོམ་བྱུང་ཡིན་སྲིད་རེད། དོན་དག་མདོ་དོན་འདི་གསུམ་འདི་ག་རེ། དེ་གཉིས་པོ་དེ། ཐོས་བསམ་སྒོམ་གསུམ་ཤེས་རབ་ན་བག་དུས་འགྲོ་བ་ཆགས་འགྲོ་འགྲོ་བ་འདུ་བྱེད། ད་འདིའི་རྟོག་པ་དེ་སྒྲ་དོན་འདྲེས་རུང་འཛིན་པའི་ཞེན་རིག་དེ་རེད། ངེས་རྟོག་དང་རྗེས་དྲན་རྟོག་པ་གང་རུང་ཡིན་པས་ཁྱབ་རེད། སྒྲ་དོན་འདྲེས་རུང་འཛིན་པའི་ཞེན་རིག་རྟོག་པ་ཡིན་པས་ཁྱབ་རེད། ད་འདི་དབང་ཤེས་དང་མཚུངས་ལྡན་ཡོད་མ་རེད། ག་རེ་དང་མཚུངས་ལྡན་པས་ཁྱབ་རེད། ཡིད་ཤེས་ཁོ་ན་དང་མཚུངས་ལྡན་ཡིན་པས་ཁྱབ་རེད་བ་རྟོག་པ་ཡིན་ན། ཡ། དེ་བྱས། ད་བུད་ཤིང་འདི་འདྲེ་ཟེར་བ། དེ་དོགས་པ་དེ་ཧ་གོ་སོང་ད་ཅི་དང་ག་ཟེར་ན་ག་ཅི་དོགས་པ་ཡོང་ཆོག་འདུག་ཨང་དབང་ཤེས་རྟོག་པ་དང་བཅས་ཟེར་ན་མདོ་ལས་རྟོག་བྲལ་གསུངས་པ་དེ་འགལ་གྱི་འདུག་ཟེར་དུས་འོ་ལགས་ད་རང་ལུགས་ཁྱབ་པ་མ་བྱུང་ཟེར་བ་རེད་མདོ་ལས་རྟོག་བྲལ་གསུངས་པ་དེ་ག་རེ་དང་བྲལ་བ་རེད་ངེས་པར་རྟོག་པ་དང་རྗེས་དྲན་གྱི་རྟོག་པ་དང་བྲལ་བའི་རྒྱུ་མཚན་གྱིས་རྟོག་བྲལ་གསུངས་རེད་མ་གཏོགས་ངོ་བོ་ཉིད་ཀྱི་རྟོག་པ་དང་བྲལ་བའི་རྒྱུ་མཚན་གྱིས་རྟོག་བྲལ་གསུངས་ཡོད་པ་མ་རེད་ངོ་བོ་ཉིད་ཀྱི་རྟོག་པ་དང་བཅས་པ་རེད། འདི་བྱས་ད་ངེས་རྟོག་དང་རྗེས་དྲན་གྱི་རྟོག་པ་གཉིས་དང་བྲལ་བ་ཡིན་ཏེ། ངེས་རྟོག་དང་རྗེས་དྲན་གྱི་རྟོག་པ་དེ་ཡིད་ཀྱི་རྣམ་ཤེས་ཁོ་ན་དང་མཚུངས་ལྡན་འགྲོ་གི་རེད་དེའི་རྟོག་པ་དེ་སྒྲ་དོན་འདྲེས་རུང་འཛིན་པའི་ཞེན་རིག་གི་རྟོག་པ་དེ་བྱེད་ཀྱི་རེད་དབང་ཤེས་རྟོག་པ་དང་བྲལ་ཟེར་བྲལ་རྒྱུའི་རྟོག་པ་དེ་བཞག་གོ་རེད་མ་གཏོགས་ངོ་བོ་ཉིད་ཀྱི་རྟོག་པ་ལ་བྱེད་ཀྱི་ཡོད་མ་རེད་ཟེར་ལབ་དེ་ལབ་ད། ཡང་དེ་བྱས་ད་དེ་ནས་གཅིག་འགྲོ་བཞག་མི་འགྲོ་རེད་བ། ད་དེ་ནས་ག་རེ་ཟེར་ན་འོ་ལགས་སོ། འདི་རེད་ད། དམིགས་བཅས་ལ་སོགས་པ་ལྔ་ཞེས་པ་ད་ལྔ་ཚན་དང་པོ་ཚར་སོང་ལྔ་ཚན་དང་པོ་གཅིག་ཚེ་གཅིག་ཚན་གཅིག་ཚིག་མཚམས་སུ་ད་ལྔ་ཚན་གཉིས་པའི་མགོ་འདི་རེད་ད་ལྔ་ཚན་གཉིས་པ་དེ་དམིགས་བཅས་ལ་སོགས་པ་ལྔ་ཞེས་པ་འདི་རེད་པ་ད་འདི་ད་མདོ་འདི་ནི་ག་རེ་རེད་ཡང་ཁམས་བཅོ་བརྒྱད་པོ་འདི་དག་ལས་དམིགས་པ་དང་བཅས་པ་དུ་ཡོད་དམིགས་པ་དང་མ་བཅས་པ་དུ་ཡོད་དྲི་བ་བྱས་དྲི་བ་དེའི་ལན་གྱི་ཚུལ་དུ་ག་རེ་དམིགས་བཅས་སེམས་ཀྱི་ཁམས་བདུན་ནོ་ཆོས་ཀྱི་ཕྱེད་ཀྱང་ཟེར་ལབ་ད། དམིགས་པ་དང་བཅས་པའི་སེམས་ཀྱི་དམིགས་པ་དང་བཅས་པའི་ད་ཁམས་འདི་ལ་ཁམས་བཅོ་བརྒྱད་ནས་ག་རེ་སེམས་ཁམས་བདུན་ཡོད་རེད། སེམས་ཁམས་བདུན་འདི་དམིགས་པ་དང་བཅས་པ་རེད། ད་འདི་དམིགས་པ་ཟེར་དེ་སྐབས་དེ་འཛིན་སྟངས་ཡོད་གོ་རེ་ཡུལ་འཛིན་མི་འཛིན་ལ་ཁ་སང་ང་ཚོ་དབང་ཤེས་ལྔ་པོ་དུ་སོ་དེ་བཞག་མ་སོང་ཨ་དམིགས་ཐོགས་བཞག་མ་སོང་དབང་ཤེས་ལྔ་པོ་དེ་དམིགས་ཐོགས་མ་བཞག་དེ་རང་གི་ཡུལ་མི་འཛིན་པའི་ཕྱིར་སྐབས་དེ་དམིགས་དམིགས་པ་དང་བཅས་མི་བཅས་ཟེར་དེ་ཁོ་རང་གི་ཡུལ་འཛིན་མི་འཛིན་ཆ་ནས་བཞག་རེད་དམིགས་དམིགས་པ་ཐོགས་མ་ཐོགས་ཟེར་དེ་རང་གི་ཡུལ་འཛིན་མི་འཛིན་ཆ་ནས་ཁ་སང་ཕྱིན་ཚར་སོང་འོ་འདུག་སེ་རེད་བྱས་ཙང་དམིགས་བཅས་སེམས་ཀྱི་ཁམས་བདུན་ནོ་ཟེར་དུས་སེམས་ཁམས་བདུན་བཅས་ཆོས་ཀྱི་ཕྱེད་ཀྱང་ཟེར་དུས་ཆོས་ཁམས་ནང་སེམས་ཀྱི་སེམས་སེམས་བྱུང་ཆ་ཚང་རེད་ད། ད་སེམས་སེམས་བྱུང་ཟེར་ཡོད་པ་མ་རེད་ཆོས་ཁམས་ནང་ཚན་གྱི་སེམས་བྱུང་ག་ཚོད་ཡོད་རེད་སེམས་བྱུང་ཆ་ཚང་ཡོད་རེད་སེམས་བྱུང་ག་ཚོད་བ་ད་འདུག་དེ་ན་གྲུབ་མཐའ་གོང་མ་དེ་སེམས་བྱུང་ལྔ་བཅུ་རྩ་གཅིག་ཆ་ཚང་ག་རེད་ཆོས་ཁམས་ནང་འགྲོ་ཤེས་རེད་བ་ད་བྱེ་བྲག་སྨྲ་བ་ཁོ་རང་ལུགས་བྱས་ན་སེམས་བྱུང་བཞི་བཅུ་ཞེ་བརྒྱད་བ་ཡི་གསུང་གོ་རེད་བཞི་བཅུ་ཞེ་དགུ་ན་གསུང་གོ་ད་ལྔ་བཅུ་ང་གཅིག་ན་དེ་ནས་དེ་བག་སྤེལ་གོ་རེད་གསུམ་གསུམ་སྤེལ་འགྲོ་གོ་ཡོད་སེ་གསུམ་གོ་དེ་དབང་ག་ཚོད་ཆགས་རེད།

ཉི་ཤུ་རྩ་དྲུག་བཅས། དེ་སྒང་ལ་མི་དགེ་བའི་ས་མང་གཉིས་བཅས་ཉི་ཤུ་རྩ་དྲུག་ནི་རྩ་བདུན་རྩ་བརྒྱད་བཅས། ཉོན་མོངས་ཆུང་ངུའི་ས་མང་ག་ཚོད་ལ། འོ་ལགས་སོ། ད་རྒྱས་པ་ཡིན་ལེ་ཡིན་རེད་ཉོན་མོངས་ཆུང་ངུའི་ས་མང་དེ་ལ་བཅུ་ཡིན་པ་ཁྲོ་དང་ཁོན་འཛིན་ཚུལ་ཁྲིམས་ལྟར་ན་ཉོན་མོངས་ཆུང་ངུའི་ས་མང་རྣམས་སྟ་གང་དང་ཡི་གང་སྡོམ་གྱི་བློ་ཞེན་དྲི་བྲལ་གྱི་བློ་གཉིས་ལྡན་ཚ་ཡི་མ་རེད་ཡ། ད་གང་སེམས་བྱུང་བཞི་བཅུ། ཞེ་བརྒྱད་ཡིན་པས་ང་བཞི་ཞེ་བརྒྱད་བློར་ཆགས་བསྡད་པ་རེད་ཞེ་ད། སེམས་ཀྱི་ས་མང། དགེ་བའི་སེམས་ཀྱི་ས་མང།

མགོ་གཟན། ད་མདོ་སྡེ་རུ་ཕྱེད་དང་ག་ཟེར་ལ་ཕྱེད་དང་བདུན་ཟེར་དང། ཕྱེད་དང་བརྒྱད་ཟེར་ཆགས་འགྲོ་ཕྱེད་ཀ་རྩིས་ན་བརྒྱད་ཟེར་ཕྱེད། འོག་ཏུ་ཟེར། ཁམས་བཅོ་བརྒྱད་པ་གཅིག་ཏུ་དམིགས་པ་དང་བཅས་པའི་ཁམས་ནི་ཡུལ་ལ་དམིགས་ནས་འཛིན་པར་བྱེད་པའི་ཡུལ་ལ་དམིགས་ནས་འཛིན་པར་བྱེད་པའི་ཟེར་དེ་འདུག་ག་འཛིན་པར་བྱེད་པའི་སེམས་ཁམས་བདུན་ཡིན་ནོ། དེ་ནང་བཞིན་ཆོས་ཁམས་ཀྱི་ཕྱེད་སེམས་ལས་བྱུང་བ་རྣམས་ཀྱང་སེམས་བྱུང་མ་གཏོགས་དེ་ལས་ཆོས་ཁམས་ནང་ལ་ག་རེ་ཡོད་པ་མ་རེད།

མེད་པར་གྲུབ་བོ། ད་དཔེར་ན་དོགས་པ་ཆེ་ཤོས་དེ་གང་རེད། དབང་པོ་གཟུགས་ཅན་ལྔ་དེ་ཡོད་རེད། དབང་པོ་གཟུགས་ཅན་ལྔ་དེ་ཡུལ་ཡོད་ཙང་གོ། དམིགས་པ་དང་བཅས་པའི་དོགས་པ་ཡོད་ཙང་དེ་དག་ཡང་དམིགས་པ་དང་བཅས་པ་མ་རེད། མ་ཡིན་པའི་རྒྱུ་མཚན་གང་ཟེར་ན་དེ་དག་རང་གི་ཡུལ་མི་འཛིན་པའི་ཕྱིར། དེ་ནང་བཞིན་ཡང་དེ་དག་རང་དང་མཚུངས་ལྡན་དུ་ཚུལ་འཆོས་མེད་པའི་ཕྱིར། ད་མདོ་དོན་བསྡུ་ས་རེད། ད་ལྷག་མ་བཅུ་གཅིག་དེ་ལ་ག་རེ་བྱ་ཟེར་ན། འོ་ལགས་སོ། གཟུགས་ཅན་གྱི་ག་རེ་ཁམས་ག་ཚད་ཡོད་རེད་བཅུ་ཡོད་རེད་པ། གཟུགས་ཅན་ཁམས་བཅུ་བྱས་དེའི་སྒང་ཆོས་ཁམས་ཁོ་རང་གི་ཕྱེད་ཅིག་ཡོད་ད། ཆོས་ཁམས་ཀྱི་ཕྱེད་དེ་ལས་མཚུངས་ལྡན་དང་འདུས་མ་བྱས་མང་པོ་ཅིག་འདུག་བ་བྱས། འདུས་མ་བྱས་མང་པོ་དེ་དེ་སྲིད་ལ་ག་རེ་རེད། འོ་ལགས་སོ། དེ་མ་རེད་ག་ས་མཚུངས་ལྡན་མ་ཡིན་པའི་རྒྱུ་མཚན་ག་རེ་རེད། དམིགས་པ་དང་བཅས་པ་མ་རེད། དབང་པོ་གཟུགས་ཅན་ལྔ་པོ་དེ། ཡུལ་དང་བཅས་པ་རེད་དེ་ག་རེ་མ་རེད་དམིགས་པ་དང་བཅས་པ་མ་རེད། དམིགས་པ་དང་བཅས་པ་མ་ཡིན་ཏེ། མཚུངས་ལྡན་མ་ཡིན་པའི་ཕྱིར། ཡུལ་མི་འཛིན་པའི་ཕྱིར། ད་དེ་གཉིས་ཀ་ཁོ་རང་གོ་ས་གཅིག་ལ་བབས་འགྲོ་གི་འདུག། ལྷག་མ་ཞིག་ཡང་བཅུ་གཅིག་ནི་མཚུངས་པར་མི་ལྡན་པས་དམིགས་པ་མེད་པར་གྲུབ་བོ། ད་བས་ཞེན་ལྡན་བཞག་མ་རེད་རེད་བ། ད་ཟིན་མ་ཟིན་སེམས་སྐྱོག་སྐྱོག་རེད་དེ་ནི་མ། ཟིན་མ་ཟིན་ཟེར་ཏེ་ག་རེ་ཟིན་མི་ཟིན་ཅིག།

ཏང་སྲོལ་བདུན་ལྡན་བ། ཨ་ལས་འདི། རྒྱང་སོ། སྡོམ་མེད་མས་སྡོམ་ཚར་གསུམ་བཞིས་དུ་མ་བློ་བཞག་འདི་ཡང་ཚར་འགྲོ་གི། ཨང། ཡ། ད་སྡོམ་འདི་ག་པར་ལ་བབས་ཟེར་ན། ཡུལ་ཐོགས་དམིགས་པར་མི་ཐོགས་དབང་པོ་ལྔ་གཉིས་ཐོགས་སེམས་དང་གཉིས་མེད་ནམ་མཁའ་སོགས། ད་འདི་ཡན་ཆད་ག་རེ་ཟེར་ན། ཁ་སང་ག་རེ། ཐོགས་དང་བཅས་པ་གཟུགས་ཅན་བཅུ། དེ་ནས་ག་རེ་ཟེར་ན། ཅིག། ཐོགས་མ་ཐོགས་མང་པོ་བཤད་སོང། དེའི་སྐབས་དུས་ཀྱི་ད་མུ། ཚན་པ་ག་ཚད་གཉིས་གསུམ་བཞི་སླེབས་འདུག་བ་འདི་སྡོམ་འདི་ཚར་རེད། གཉིས་ཐོགས་སེམས་དང་གཉིས་མེད་ནམ་མཁའ་སོགས་དབང་ཤེས།

དགོངས་ནས་མདོ་ལས་རྟོག་བྲལ་གསུངས། ད་ངེས་པར་རྟོག་པ་དང་རྗེས་དྲན་གྱི་རྟོག་པ་དང་བཅས་པ་མ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་མདོ་ལས་ག་རེ་གསུངས་རེད་ཨང་རྟོག་པ་དང་བྲལ་བ་ཡང་ན་ག་རེ་རྟོག་པ་དང་མ་བཅས་པ་འདི་ལ་དགོངས་གསུངས་རེད་མ་གཏོགས་ངོ་བོ་ཉིད་ཀྱི་རྟོག་པ་དང་མ་བཅས་པ་དང་ངོ་བོ་ཉིད་རྟོག་པ་དང་བྲལ་བའི་ཆ་ནས་གསུངས་ཡོད་པ་མ་རེད་དགོངས་ནས་མདོ་ལས་རྟོག་བྲལ་གསུངས་འོ་དེ་རེད་བཞག་ད་བོད་ཀྱི་འདྲི་འདྲི་སོང། མདོ་ལས་རྟོག་བྲལ་གསུངས། ཚིག་རྐང་གསུམ་ནང་བསྡུས་བཤད་སོང།